ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི། བོད་ཟླ་དགུ་པ་དབྱུག་ཟླའི་ཚེས་ཉི་ཤུ་བདུན་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཅིག་པའི་ཚེས་བཅུ། རེས་གཟའ་པ་སངས་ཉིན་གྱི་ལས་རིམ་དེ་ད་ལྟ་འགོ་ཚུགས་ཞུ་མུས་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན།

སྤྱི་ཚེས་བཅུ་གི་ཉི་མ་བོད་མིའི་དབུ་ཁྲིད་གོང་ས་མཆོག་ནས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་མཇལ་ཁ་སྩལ་སྐབས། གཞོན་སྐྱེས་ཚོས་ཉི་མ་ལྔ་གི་རིང་ང་གྲོས་བསྡུར་གྱི་སྙིང་བོ་དོན་ཚན་ཁག་བདུན་གཏན་འབེབས་བྱས་པ་སྙན་སྒྲོན་གནང་ཡོད་པ་མ་ཟད། དོན་ཚན་གཅིག་ནི་གོང་ས་སྐུ་ཕྲེང་བཅུ་བཞི་བ་ཆེན་པོ་མཆོག་གི་སྐུའི་ཡང་སྲིད་ངེས་པར་ཕེབས་དགོས་པ་འཁོད་ཡོད་པ་གི་ཐད། མགོན་པོ་གང་ཉིད་ཀྱིས་ཁོང་ད་དུང་ལོ་ཉི་ཤུ་ཙམ་གྱི་རིང་སྐུ་འཚོ་བཞུགས་གནང་རྒྱུ་དང། དེའི་རིང་རྒྱ་ནག་ནང་འགྱུར་བ་འགྲོ་ངེས་ཡིན་པར་བརྟེན། ཁོང་གི་སྐུའི་ཡང་སྲིད་ཀྱི་ཐད་དེ་སེམས་ཁྲལ་གནང་མི་དགོས་པ་གི་བཀའ་ཕེབས་ཡོད་པ་གི་སྐོར་རེད། ལྷན་ཚོགས་གོ་སྒྲིག་གནང་མཁན་བཀྲ་ཤིས་ལམ་བཟང་ལགས་ནས་འབྲེལ་བརྗོད་གནང་གི་འདུག། ལར་རེ་ད་རང་ཞོགས་པའི་སྐྱབས་མགོན་རིན་པོ་ཆེ་ལ་མཇལ་ཁ་བཅར་བྱས་རྒྱལ་བ་རིན་པོ་ཆེ་ནས་ཡ། ང་ཚོ་གི་མི་སྐལ་གང་བྱུང་པ་དེ་གས་ཆ་ཚང་བྱས་ཡ་སྙན་སེང་ཞུས་ཡོད་རེད་རྒྱལ་བ་རིན་པོ་ཆེ་གིས་ག་རེ་གསུངས་སོང་ཞུས་པ་ཡིན་ན་ད་སྐུའི་ཡང་སྲིད་དང་འབྲེལ་བའི་ཐོག་ལ་ཡ་སེམས་ཁྲལ་བྱེད་དགོས་མ་རེད་ང་གང་ལྟར་ལོ་ཉི་ཤུ་ཙམ་ཅིག་བསྡད་གི་རེད་སོང་ཙང་ལོ་ཉི་ཤུའི་རིང་ལ་ཡང་རྒྱ་ནག་ལ་འགྱུར་བ་ཅིག་འགྲོ་བསྡད་གི་རེད་སོང་ཙང་དེ་སེམས་ཁྲལ་བྱེད་དགོས་མ་རེད་བྱས་ནས་འདི་བཀའ་གནང་སོང། བོད་ཀྱི་མ་འོངས་མདུན་ལམ་འཚོལ་ཞིབ་དང་འབྲེལ་བ་གི་ལྷན་ཚོགས་ཐེངས་བཞི་བ་གི་སྟེང། དོན་ཚན་ཁག་བདུན་གཏན་འབེབས་ཡོངས་གྲགས་གནང་ཡོད་པ་གི་ནང། བོད་ནི་གནའ་སྔ་མོ་ནས་བཟུང་ཆོས་ལྡན་གྱི་ཞིང་ཁམས་ཞི་བདེའི་རྒྱལ་ཁབ་ཟིག་ཡིན་པ་དང། བཙན་བྱོལ་ནང་གོང་ས་མཆོག་གིས་དབུ་ཁྲིད་དེ་བོད་མི་ཚོས་རྒྱལ་སྤྱི་ཁྱོན་དུ་བོད་དོན་འཐབ་རྩོད་རྒྱུན་འཁྱོངས་བྱས་པ། རྒྱ་ནག་གཞུང་གིས་བོད་ཀྱི་སྐད་ཡིག་རིག་གཞུང་དང་བོད་མིའི་ངོ་བོ་རྩ་མེད་དུ་གཏོང་བཞིན་པ། གོང་ས་མཆོག་གི་ཡང་སྲིད་ངེས་པར་དུ་ཕེབས་དགོས་པ་དང། རྒྱལ་སྤྱི་དང་རྒྱ་དཀར་ནག་གི་གནས་བབ་འགྱུར་འགྲོས་ལ་ཞིབ་ཚགས་པོ་གི་དབྱེ་ཞིབ་དང། རྒྱ་དམར་གྱི་བཙན་དབང་འོག་ཡོད་པ་གི་ཤར་ཏུར་ཀི་སི་ཐན་དང་ལྷོ་སོག་པོ། ཧོང་ཀོང་དང་ཐེ་ཝན་སོགས་དང་ལྷན་ནུས་པ་མཉམ་སྤུངས་ཀྱིས་རང་དབང་འཐབ་རྩོད་གནང་རྒྱུ་འཁོད་ཡོད་པ་མ་ཟད། བོད་མི་ཚོའི་བར་མི་འདྲ་བ་ཇི་ཙམ་ཡོད་མིན་ལ་མ་ལྟོས་པར། ཚང་མའི་དམིགས་ཡུལ་དེ་བོད་ཀྱི་བདེ་སྐྱིད་དང་རང་དབང་ཡིན་པས། ཚང་མ་འཆམ་མཐུན་གྱིས་གནས་རྒྱུ་ཡིན་པར་དམ་བཅའ་བཞག་སྟེ། བོད་ཕྱི་ནང་གཉིས་ཀ་དེ་ལྟར་ཡོང་རྒྱུའི་རེ་སྐུལ་གནང་ཡོད་པ་ཡང་བཀྲ་ཤིས་ལམ་བཟང་ལགས་ནས་འབྲེལ་བརྗོད་གནང་གི་འདུག།
ང་ཚོ་ཚང་མ་བོད་པ་ཡིན་པ་ང་ཚོ་ཚང་མའི་དམིགས་ཡུལ་དེ་བོད་པའི་བདེ་སྐྱིད་དང་རང་དབང་ཡིན་པ་འདི་ལ་ཡང་གཞི་བཞག་བྱས་ཨ་ནི་འཆམ་མཐུན་བྱས་བྱས་གནས་དགོས་ཀྱི་རེད་ཟེར་དེ་འདྲས་ཅིག་ཁོ་རང་ཚོ་བས་དམ་བཅའ་ཁོ་རང་བཞག་ཡོད་རེད་མ་གི་རང་ལ་མཚན་རྟགས་བརྒྱབ་བྱས་ཚང་མ་ལོག་གིས་དེ་ང་ཚོས་ཀུན་སྐྱོག་གས་མ་རེད་ཁོ་རང་ཚོ་ཚོགས་བཅར་བའི་ནང་ལོག་ནས་དེ་ང་ཚོས་ལབ་པ་ཙམ་གྱིས་འགྲིག་གི་མི་འདུག་ང་ཚོ་དམ་བཅའ་བཞག་དགོས་འདུག་ཟེར་ནས་ཚང་མ་ཁ་གཅིག་གྲགས་ཀྱིས་དམ་བཅའ་བཞག་པ་གཅིག་དང་ཨ་མཉམ་དུ་མང་ཚོགས་ཚང་མ་ལོག་གིས་བོད་ཕྱི་ནང་གི་བོད་མི་ཚང་མ་ལོག་གིས་དེ་འདྲས་གནང་རོགས་བྱེད་ཟེར་ནས་འབོད་སྐུལ་ཞུས་ཡོད། རྒྱ་གར་ལ་དྭགས་ནས་ཚོགས་བཅར་གནང་མཁན་བསྟན་འཛིན་དཔལ་ལྡན་ལགས་ནས། ད་ལྟ་བ་ནང་བཞིན་མུ་མཐུད་སེམས་ཤུགས་མ་ཆག་པར་ལས་ཀ་བྱེད་དགོས་པ་དང། བཙན་བྱོལ་དང་བོད་ནང་ཚང་མས་མཉམ་རུབ་དང་རྡོག་རྩ་གཅིག་སྒྲིལ་བྱེད་དགོས་པ་གི་དམ་བཅའ་ཕུལ་བ་བཞིན། གོང་ས་མཆོག་ལ་མཇལ་བ་དང་ལྷན། སོ་སོས་གང་ཐུབ་ཅི་ཐུབ་ཀྱིས་རྡོག་རྩ་གཅིག་སྒྲིལ་གྱི་ཐོག་ཆོད་སེམས་བཟུང་ཡོད་པ་འབྲེལ་བརྗོད་གནང་གི་འདུག། ང་རང་སེམས་པ་ནང་ལ་གོང་ས་མཆོག་དེ་རིང་མཇལ་དུས་སྐབས་སུ་ལ་ནི་འོ་ད་ང་དེ་འདྲ་ཅིག་ང་རང་གང་ཐུབ་ཐུབ་ཀྱིས་རྡོག་རྩ་གཅིག་སྒྲིལ་གྱི་ཐོག་ལ་ལས་ཀ་བྱེད་ཡ་དང་ཨ་ནི་ང་རང་ལས་ཀ་ད་ལྟ་བྱེད་ཡོད་རྒྱུ་དེ་ནི་སེམས་ཤུགས་མ་ཆག་ནས་མུ་མཐུད་ནས་ལས་ཀ་བྱེད་ཡ་དང་དེ་འདྲ་བྱས། གོང་ས་མཆོག་མཇལ་དུས་ད་ལྟ་ང་ཚོ་གི། ལྟ་བའི་མིག་དང་ཁོག་པའི་སྙིང་རེད་ཨ་ནི་གོང་ས་མཆོག་གི་མཇལ་ཁ་རག་པ་ཙམ་གྱིས་སེམས་པ་ལ་དཔེ་མི་སྲིད་ཀྱི་དགའ་སྐྱོ་གཉིས་ལྡན་གྱི་ཚོར་བ་ཅིག་སླེབས་སོང་འོང་དོན་འགྲོ་བྱུང། རྒྱ་གར་རྒྱལ་ས་ལྡི་ལི་ནས་ཚོགས་ཀྱི་དགའ་ལྡན་མཐར་ཕྱིན་ལགས་ནས་ཡང་སྲིད་ཀྱི་སྐོར་དུ་བཀའ་སློབ་ཕེབས་པ་དེ་བསྐལ་བ་བཟང་བོ་གཅིག་དང། ཉེ་ཆར་བོད་ནས་ཕེབས་མཁན་ཁ་ཤས་ཀྱིས་རང་ལུས་མེར་བསྲེགས་གནང་མཁན་ཁག་ཅིག་གི་སྐུ་ལུས་ད་དུང་མ་གསོས་པར་སྡུག་བསྔལ་མྱངས་བཞིན་པར་ཐུགས་སྨོན་གནང་རོགས་ཞུ་བར་ཐུགས་སྨོན་དང། རྒྱ་ནག་ནང་འགྱུར་བ་འགྲོ་ངེས་ཡིན་པ་དང་སྐུ་མདུན་ཁོང་ཉིད་ཀྱང་རྒྱ་ནག་དང་བོད་ནང་ཨ་ཕེབས་འདུན་ཡོད་པར་བཀའ་ཕེབས་པར་བརྟེན། སེམས་ནང་འདོད་པ་འཕར་མ་གང་བ་ཞིག་བྱུང་བ་འགྲེལ་བརྗོད་གནང་གི་འདུག།
རང་ལུས་མེར་སྲེག་མཁན་གྱི་ད་གཟུགས་གཞི་ཡག་པོ་གསོས་མ་འདུག་པ་དེ་འདྲ་བྱས་རྗེས་ཨ་འདིའི་ཆེད་དུ་ཐུགས་སྨོན་གནང་རོགས་ཞེས་ཀྱང་ཡར་ཞུས་སོང་ཨ་འདིའི་ཕྱོགས་སྐུ་མདུན་གྱིས་ཐུགས་སྨོན་ཡོད་པའི་ཆེད་ཨ་ད་ག་ནང་བཞིན་ཡང་སྲིད་སྐོར་ལས་ད་ག་རང་གསུངས་སོང་ཨ་ནི། རྒྱ་ནག་དེ་ནང་ལ་ག་འདྲ་བྱས་ནས་འགྱུར་བ་ཞིག་ཡོང་གི་རེད་དེ་འདྲ་ཨ་ནི་སྐུ་མདུན་ཁོང་ཉིད་ནས་རེད་དུས་ཤིག་ནས་རྒྱ་ནག་རེད་བོད་ནང་ལ་དུས་ཤིག་ཕེབས་ཡས་ཀྱི་དེ་ཐུགས་འདོད་ཡོད་ཞེས་ནས་གསུངས་སོང་ཨ་འདི་འདྲའི་ཡོད་འདུག་བསམ་པ་ཅིག་སེམས་ལ་དོན་དུ་ཨེ་ནས་རེད་བྱས་པས་ཁོ་རེ་ཅིག་ཅིག་ག་ལ་འོ་རེད། འདོད་པ་འཕར་མ་གང་ཡིན་རེད་ཞོ་དེ་འདྲ་བྱུང་སོང། བོད་མི་དྭངས་བླངས་བ་སྐོར་ཞིག་ནས་གོ་སྒྲིག་གནང་བའི་བོད་ཀྱི་མ་འོངས་མདུན་ལམ་སྐོར་གྱི་ལྷན་ཚོགས་ལས་འགུལ་དེ། སྤྱི་ལོ་ཉིས་སྟོང་ཉེར་གཉིས་ཀྱི་ལོ་ནས་འགོ་འཛུགས་ཀྱིས་ཨ་མི་རི་ཁ་གི་རྒྱལ་ས་ཝ་ཤིན་ཊོན་དང་ཧྥ་རན་སི་གི་རྒྱལ་ས་ཕ་རི་སི། ཨ་མི་རི་ཁ་གི་གྲོང་ཁྱེར་ནིའུ་ཡོག་དང་རྒྱ་གར་རྒྱལ་ས་ལྡི་ལི་བཅས་སུ་ལྷན་ཚོགས་ཐེངས་བཞི་གནང་ནས། བོད་ཀྱི་མ་འོངས་མདུན་ལམ་གྱི་ཆེད་ལ་ཆབ་སྲིད་དང་དཔལ་འབྱོར། རིག་གནས་དང་འཕྲུལ་རིག་མི་འབོར་དང་ཁོར་ཡུག། སྤྱི་ཚོགས་བཅས་དང་འབྲེལ་ཏེ་གྲོས་བསྡུར་བགྲོ་གླེང་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་རྒྱ་ནག་གཞུང་གིས་བཏོན་པའི་བོད་སྐོར་གྱི་རྒྱབ་ཤ་དཀར་པོའི་དེབ་ནང་ནམ་རྒྱུན་དང་མ་འདྲ་བ་གཅིག་སྟེ་བོད་ཅེས་པའི་ཐ་སྙད་བཙན་ཐབས་ཀྱིས་འགྱུར་བ་བཏང་སྟེ་བོད་མི་རིགས་རྩ་མེད་བཟོ་ཐབས་བྱེད་བཞིན་ཡོད་སྐོར་གསུངས་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། སྤྱི་ཟླ་བཅུ་གཅིག་ཚེས་བཅུ་ཉིན་རྒྱ་ནག་དམར་ཤོག་ཚོགས་པའི་དབུས་གསར་འགྱུར་གཞུང་དོན་ལས་ཁང་ཟེར་བའི་དྲིལ་བསྒྲགས་ལས་ཁུངས་ནས་བོད་སྐོར་ལ་དུས་རབས་གསར་པའི་ཏང་གི་བོད་སྐྱོང་མཛད་ཇུས་ལག་ལེན་དང་དེ་ཡི་ལོ་རྒྱུས་རང་བཞིན་གྱི་གྲུབ་འབྲས་ཞེས་པའི་རྒྱབ་ཤ་དཀར་པོ་ཡི་དེབ་ཅིག་བཏོན་འདུག་ཅིང་རྒྱབ་ཤ་དཀར་པོ་ཡི་དེབ་དེའི་ནང་དོན་ཚན་དྲུག་ལ་དབྱེ་ཡོད་པ་ལས་བོད་ནང་འཕེལ་རྒྱས་ཀྱི་འདུ་ཤེས་གསར་པ་ཕྱོགས་ཡོངས་ནས་ལག་བསྟར་དང་བོད་ནང་བསམ་པའི་དཔལ་ཡོན་གསར་སྐྲུན་གྱི་གྲུབ་འབྲས་མངོན་གསལ་དོད་པ་མི་རིགས་ཆོས་ལུགས་ཀྱི་ལས་དོན་ལ་གྲུབ་འབྲས་བྱུང་བ། སྤྱི་ཚོགས་སྤྱི་ཡོངས་བརྟན་ལྷིང་དང་ཡར་རྒྱས་ཡོད་པ། སྐྱེ་ཁམས་བདེ་འཇགས་ཉིན་བཞིན་སྲ་བརྟན་དུ་སོང་བ། དམངས་གཙོ་དང་ཁྲིམས་ཀྱིས་སྐྱོང་བར་ཤུགས་སྣོན་བརྒྱབ་པ་བཅས་འཁོད་འདུག་པས་དེའི་ཐད་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་རྒྱ་ནག་གཞུང་གིས་བོད་སྐོར་གྱི་རྒྱབ་ཤ་དཀར་པོ་ཡི་དེབ་ཟེར་བ་དེ་དམར་ཤོག་ཚོགས་པའི་ཆབ་སྲིད་ཀྱི་དགོས་མཁོ་ཞིག་གི་ཆེད་དུ་ཡིན་པ་ལས་དེབ་དེའི་ནང་དུ་བོད་ནང་གི་དངོས་ཡོད་གནས་ཚུལ་དང་མི་མཐུན་པའི་འཁྱོག་བཤད་དང་བོད་མིའི་མངོན་འདོད་དང་རྩ་བ་ནས་མི་མཐུན་པ་ཞིག་ཡིན་སྟབས་རྒྱབ་ཤ་དཀར་པོ་ཡི་དེབ་དེ་དྲང་བདེན་མིན་པར་རྫུན་གཏམ་ཞིག་ཏུ་ངོས་འཛིན་བྱེད་བཞིན་ཡོད་ཅེས་འགྲེལ་བརྗོད་གནང་བྱུང།
ད་རེས་འདིའི་ནང་ལོགས་ལ་ཡིན་ནའི་རྒྱབ་ཤ་འདིའི་ནང་ལོགས་བོད་མི་ཡོངས་ལ་ཁེ་ཕན་སྒྲུབ་པའི་དོན་དག་ལ་འདི་ནི་རྩ་བ་ཉིད་ནས་ཡོད་མ་རེད་དེ་ཡོད་ཙམ་པ་འདི། ཆབ་སྲིད་ཀྱི་དགོས་མཁོ་ལ་ཅིག་གི་ཡིག་ཆ་ཞིག་ཆགས་ཀྱི་ཡོད་དུས་ཙམ་པ་ལ་འདི། ད་ལྟའི་གི་རྒྱ་ནག་གཞུང་གི་ཡིག་ཆ་དཀར་པོ་འདི་ཡིན་ནས་གི་དྲང་བདེན་མ་ཡིན་པ་བཅས་རྫུན་གཏམ་རང་བཞིན་ཅིག་པའི་ཚུལ་ལ་དགག་ལན་ཞུ་རྒྱུ།
གཞན་ཡང་རྒྱབ་ཤ་དཀར་པོའི་དེབ་དེ་ནང་བོད་ཀྱི་ས་ཁུལ་མང་པོའི་ནང་བོད་ཀྱི་རིག་གཞུང་སྲུང་སྐྱོབ་ལྟེ་གནས་ཆེད་འཛུགས་དང་སློབ་གྲྭ་ཆུང་འབྲིང་ཁག་ཏུ་བོད་ཡིག་སློབ་ཁྲིད་དགོན་སྡེ་ཁག་ཏུ་རྒྱ་སྒོར་ས་ཡ་ལྷག་བཏང་སྟེ་ཡར་རྒྱས་བཏང་ཡོད་པ་སྐོར་དང་ཆོས་ལུགས་ཀྱི་གྲུབ་འབྲས་ཟེར་བའི་ནང་དངོས་སུ་མིན་བོད་ཀྱི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་པཎ་ཆེན་རིན་པོ་ཆེ་གཙོས། བོད་ཀྱི་བླ་ཆེན་ཁག་གི་ཡང་སྲིད་ངེས་པར་དུ་དམར་ཤོག་ཚོགས་པའི་དབང་བསྒྱུར་འོག་གི་ས་ཁུལ་དང་ངོས་འཛིན་དགོས་སྐོར་འཁོད་འདུག་ལ། འོན་ཀྱང་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་རྒྱ་ནག་གཞུང་ལ་ལོ་རྒྱུས་ཐོག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་ངོས་འཛིན་བྱེད་ཕྱོགས་ཀྱི་བདག་དབང་རྩ་བ་ནས་མེད་པ་གསུངས་ཤིང་ཐེངས་འདིར་དེ་ལྟར་བཤད་པ་ནི་དམར་ཤོག་ཚོགས་པ་ཁོ་རང་ཚོའི་དགོས་མཁོ་ཙམ་ལས་ལོ་རྒྱུས་དང་ད་ལྟའི་གནས་སྟངས་ཀྱི་ཆ་ནས་དོན་དངོས་མི་མཐུན་པའི་འཁྱོག་བཤད་ཅིག་ཡིན་པ་འགྲེལ་བརྗོད་གནང་བྱུང། རྒྱ་ནག་ལ ྋསྐྱབས་མགོན་མཆོག་གི་སྐུའི་ཡང་སྲིད་དང་འབྲེལ་བའི་བདག་དབང་དེ་རྩ་བ་ཉིད་ནས་ཡོད་མ་རེད། ལོ་རྒྱུས་ཐོག་ནས་རྩ་བ་ཉིད་ནས་ཡོད་མ་རེད། དེའི་ཐོག་ནས་ད་ལྟ་འདི་བཤད་པ་དེ་དྲང་བདེན་མ་ཡིན་པ་ཅིག་ད་དེ་ལོ་རྒྱུས་འཁྱོག་བཤད་ཡིན་པ་ཅིག་ཟེར་ཟེར་དེ་འདི་རེད། ཡང་རྒྱབ་ཤ་དཀར་པོའི་དེབ་དེའི་ནང་བོད་ཀྱི་སྐད་ཡིག་ཡར་རྒྱས་ཐད་སློབ་གྲྭ་ཁག་ཏུ་བོད་ཡིག་སློབ་ཁྲིད་གཙོས་བོད་ཀྱི་སྐད་ཡིག་ནང་གསར་འགྱུར་དང་བརྙན་འཕྲིན་ཡོད་སྐོར་དང་དེ་མིན་ས་གནས་ཁག་གི་ཁྲོམ་ལམ་སོགས་སུ་བོད་ཀྱི་སྐད་ཡིག་མཐོང་རྒྱུ་ཡོད་པ་དང་རྒྱ་ནག་གི་ཚོགས་ཆེན་བཅུ་དགུ་རྗེས་ནས་བཟུང་བོད་ཀྱི་སྐད་ཡིག་ནང་ཐ་སྙད་སྒྱུར་སོགས་ཚན་པ་གོ་སྒྲིག་དང་མི་དམངས་སྤྱི་ཡོངས་ཀྱིས་བོད་ཀྱི་སྐད་ཡིག་བཀོལ་སྤྱོད་ཀྱི་གནས་བབ་ཡར་རྒྱས་འགྲོ་བཞིན་པ་སོགས་བཀོད་འདུག་ལ། མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་རྒྱབ་ཤ་དཀར་པོའི་ནང་དུ་ནམ་རྒྱུན་དང་མི་འདྲ་བ་ཞིག་ལ་བོད་ཅེས་པའི་ཐ་སྙད་ཚབ་ཏུ་རྒྱ་ནག་གཞུང་གིས་བཙན་ཐབས་ཀྱིས་སྤྱོད་བཞིན་པའི་ཞི་ཙང་ཞེས་པ་དེ་འཁོད་འདུག་བོད་མི་རིགས་ལ་ལོ་རྒྱུས་དང་བཅས་པ་བཙན་ཐབས་ཀྱིས་རྩ་མེད་བཟོ་ཐབས་ཤིག་བྱེད་བཞིན་ཡོད་པས་བོད་སྐད་དང་བོད་ཡིག་བསླབ་བཞིན་པ་ནི་དོགས་གཞིའི་གནས་ཤིག་ཡིན་པ་འགྲེལ་བརྗོད་གནང་བྱུང། དེ་རིང་འདིར་མ་འདྲ་དེ་ཡ་མཚན་པོ་འདྲ་ཅིག་མ་འདྲ་དེ་གང་ལབ་ན་ད་རྒྱ་ནག་གཞུང་གིས་བོད་ཀྱི་ཐ་སྙད་དེ Tibet། ལས་སྤྱི་ཡོངས་ཀྱི་དང་ཐ་སྙད་དེ Tibet རེད་ཡོངས་ཁྱབ་རེད། དེ་ལ་རུ་ང་བོ་བྱས་བྱས Tibet ལབ་དེ་མེད་པ་བཟོས་བྱས་བྱས་ཞི་ཙང་ལབ་དེ། ད་ཆ་ཚང་ནང་ཞི་ཙང་ལབ་བཀོད་བཞག་རེད། དེ་བས་ཙམ་པ་འདི་དེ་ཁོང་ཚོས་ཀྱི་ད་ཉེ་བའི་ཆ་ནས་རྒྱ་ནག་གཞུང་ངོས་ནས་བོད་ཀྱི་ཐ་སྙད་དེ་མེད་པ་བཟོས། བོད་མི་རིགས་དེ་རྩ་བརླག་གཏང་ཡ་གི་རིམ་པ་ཞིག་སྤེལ་ཐུབ་ཀྱི་ཡོད་རེད། རྒྱ་ནག་གིས་བོད་སྐོར་གྱི་བཞུགས་མོལ་ཚོགས་འདུ་ཐེངས་བདུན་པ་ནས་བཟུང་བོད་ནང་སྤྱི་ཚོགས་དང་དཔལ་འབྱོར། ཆོས་ལུགས་དང་སློབ་གསོའི་ཡར་རྒྱས་ཕྱིན་པའི་གྲུབ་འབྲས་ཡིན་སྐོར་འཁོད་པ་དང་དེ་མིན་དེབ་དེ་ཡི་དབྱིན་ཡིག་པར་མའི་ནང་དེ་མིན་དེབ་དེ་ཡི་དབྱིན་ཡིག་པར་མའི་ནང Tibet ཅེས་པའི་ཐ་སྙད་ཐེངས་བདུན་ཅུ་དོན་གཅིག་དང་ཞི་ཙང་ཞེས་པའི་རྒྱ་ཡིག་གི་ཐ་སྙད་ཐེངས་ཉིས་བརྒྱ་འཁོད་ཡོད་པ་དང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་ཐེངས་གཉིས་བཅས་བཀོད་འདུག་ལ་རྒྱ་ནག་གཞུང་གིས་ཁ་བྲལ་དང་ཟིང་རྙོག་བཟོ་མཁན་ཁག་ལ་ཐག་ཉེ་བའི་ངང་ལྟ་རྟོག་དང་དོ་ནན་པོ་བྱེད་བཞིན་ཡོད་སྐོར་དང་མཇུག་བསྡོམས་ནང་བོད་ནང་མུ་མཐུད་བརྟན་ལྷིང་ཡོང་ཆེད་མི་རིགས་མཐུན་སྒྲིལ་དང་རྒྱ་ནག་གཅིག་གི་འདུ་ཤེས་དམར་ཤོག་ཚོགས་པའི་སྲིད་ཇུས་ཁག་ཕུགས་རྒྱང་རིང་པོ་དང་ཆ་ཚང་བའི་ངང་ལག་བསྟར་བྱ་རྒྱུ་ཡིན་སྐོར་བརྗོད་འདུག། བཞུགས་སྒར་དྷརམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ལགས་དང། ཕྲན་ལྷུན་གྲུབ་ཚེ་རིང་ཡིན། བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལྷན་ཁང་གིས་བོད་ཕྲུག་ཁྱིམ་སྡེའི་སློབ་སྤྱི་དང། དགེ་ཆེ་རྣམས་ལ་ཉིན་གཅིག་གི་རིང་འགོ་ཁྲིད་ཀྱི་ཟབ་སྦྱོང་ཞིག་རྒྱ་གར་གྱི་ཨ་ལོ་ཀེད་ཞེས་པའི་ཚོགས་པ་དེ་དང་མཉམ་འབྲེལ་ཐོག་གནང་བའི་སྐོར། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག། གོང་ཞུས་བོད་ཁྱིམ་གྱི་སློབ་སྤྱི་དང་དགེ་རྒན་ཆེ་བ་རྣམ་པར་གནང་བའི་ཟབ་སྦྱོང་གི་བརྗོད་གཞིའི་ནང། སློབ་གྲྭ་སྒྱུར་བཅོས་གཏོང་ཐུབ་པའི་ཐབས་ལམ་དང། སློབ་གྲྭ་ཡར་རྒྱས་གཏོང་རྒྱུའི་ལས་དོན་ཐད་རྣོ་ངར་ལྡན་པ་ཞིག་ཡོང་ཐབས་སྐོར་སྦྱོང་བརྡར་གནང་ཡོད་པ་རེད་འདུག། སྦྱོང་བརྡར་དེའི་སྐབས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལྷན་ཁང་གི་ཤེས་ཡོན་སྡེ་ཚན་གྱི་འགན་འཛིན་བསྟན་འཛིན་རྡོ་རྗེ་ལགས་དང་དྲུང་གཞོན་བསྟན་འཛིན་དབྱངས་སྐྱིད་ལགས་རྣམ་གཉིས་ཀྱིས་འཆར་ལ་ཉེ་བའི་ལོ་དེའི་ནང་ཤེས་རིག་ལྷན་ཁང་གི་ལས་འཆར་དང་ལས་གཞི་ཁག་ངོ་སྤྲོད་དང་འབྲེལ། བོད་ཕྲུག་ཁྱིམ་སྡེའི་སློབ་གྲྭ་ཁག་གི་ངོས་ནས་ལས་འཆར་ཁག་ལག་བསྟར་གནང་ཕྱོགས་ཐོག་ལམ་སྟོན་དང་རྩིས་ཁྲ་གཉེར་ཕྱོགས་དང། ལས་གཞི་ཁག་དུས་ཐོག་སོ་སོར་མཇུག་སྒྲིལ་དགོས་པའི་སྐོར་ལམ་སྟོན་གནང་ཡོད་པ་རེད་འདུག། དེ་བཞིན་གོང་ཞུས་ཀྱི་ལས་འཆར་དང་ལས་གཞི་ཁག་ལག་ལེན་དུ་བསྐྱེལ་སྐབས་གལ་གནད་ཆེ་བའི་གནད་དོན་ཁག་གི་ཐོག་བཀའ་མོལ་གནང་ཡོད་པ་རེད་འདུག་གོང་ཞུས་ཀྱི་སྦྱོང་བརྡར་དེར་བོད་ཁྱིམ་སློབ་གྲྭ་གྲངས། བཅུ་བཞི་ནས་སློབ་སྤྱི་དང་དགེ་ཆེ་མི་གྲངས་ཉི་ཤུ་རྩ་བདུན་དང། སྦྱོང་བརྡར་དེ་རྒྱ་གར་གྱི་ཨ་ལོ་ཀེད་ཞེས་པའི་ཤེས་ཡོན་གྱི་ཚོགས་སྡེ་དེའི་མི་སྣ་རྣམས་ཀྱིས་རིན་མེད་ཐོག་གནང་ཡོད་པ་དང། སྦྱོང་བརྡར་དེར་ཞུགས་མཁན་རྣམས་ཀྱི་སྡོད་གནས་དང་ལམ་གྲོན་སོགས་པ་ཁེ་ན་ཌའི Global Affairs Canada ཞེས་པའི་ཚོགས་པ་དེས་སྦྱོར་སྤྲོད་དང་སྦྱོང་བརྡར་དེ་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཡོད་པའི་བོད་ཕྲུག་ཁྱིམ་སྡེའི་མཐོ་སློབ་ཀྱི་སྡོད་ཁང་དུ་གནང་ཡོད་པ་རེད་འདུག། ཡང་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་འགོ་ཁྲིད་གནང་ཐོག་རྒྱ་གར་བྱང་ཤར་ཁུལ་གྱི་སློབ་གྲྭ་ཁག་ནང་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སློབ་སྤེལ་གྱི་རྒྱུས་སྟོན་པ་དགེ་བཤེས་ལྷ་རམས་པ་ཡེ་ཤེས་རྒྱལ་མཚན་ལགས་ཀྱིས་གོ་རྟོགས་སྤེལ་གནང་སྟེ་ལེགས་གྲུབ་ཟིན་འདུག། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ཁེ་ས་ཕྱི་ཚེས་དགུ་ཉིན་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་ཤེས་རིག་ལས་ཁུངས་ཀྱི་འགོ་ཁྲིད་འོག་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སློབ་སྤེལ་གྱི་རྒྱུས་སྟོན་པ་དགེ་བཤེས་ལྷ་རམས་པ་ཡེ་ཤེས་རྒྱལ་མཚན་ལགས་ཀྱིས་རྒྱ་གར་བྱང་ཤར་ཁུལ་གྱི་སློབ་གྲྭ་ཁག་ནང་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་གོ་རྟོགས་རྒྱ་གང་ཆེ་སྤེལ་གནང་ཡོད་ཅིང་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་གོ་རྟོགས་ཀྱི་ལས་དོན་དེ་ནི་སྤྱི་ཟླ་བཅུ་པའི་ཚེས་གཉིས་ནས་སྤྱི་ཟླ་བཅུ་གཅིག་པའི་ཚེས་གསུམ་བར་རྒྱ་གར་བྱང་ཤར་ཁུལ་གྱི་སློབ་གྲྭ་ཁག་གི་དགེ་རྒན་རྣམས་ལ་སྤྱིར་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་བྱུང་རིམ་དང་དེའི་གལ་གནད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དམ་བཅའ་དང་ཡང་སྒོས་སུ་བོད་བརྒྱུད་ནང་བསྟན་རྗེས་འབྲང་པ་རྣམས་ལ་དགོས་མཁོའི་གལ་གནད་སོགས་ཀྱི་སྐོར་གོ་རྟོགས་སྤེལ་གནང་འདུག་ལ། འདི་ལོའི་གོ་རྟོགས་ཀྱི་ལས་རིམ་དེ་ནི་འདི་ལོའི་སྤྱི་ཟླ་བཅུ་པའི་ཚེས་གཉིས་ནས་ཚེས་ལྔ་བར་ཀ་སྦུག་སམ་བྷོ་ཊ་གཏན་སློབ་ནང་དང་དེ་ནས་སྤྱི་ཟླ་བཅུ་པའི་ཚེས་བདུན་ཉིན་སོ་ན་ད་སམ་བྷོ་ཊའི་ཉིན་སློབ་སྤྱི་ཟླ་བཅུ་པའི་ཚེས་དགུ་ནས་བཅུ་གཉིས་བར་རྡོར་གླིང་སམ་བྷོ་ཊ་གཏན་སློབ་སྤྱི་ཟླ་བཅུ་པའི་ཚེས་བཅོ་ལྔ་ནས་བཅུ་བདུན་བར་ཏེ་ཛུ་སམ་བྷོ་ཊ་གཞི་རིམ་འོག་མའི་སློབ་གྲྭ་ཡང་སྤྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ནས་ཉི་ཤུ་གསུམ་བར། མིའོ་སམ་བྷོ་ཊ་གཞི་རིམ་སློབ་གྲྭ་དེ་ནས་སྤྱི་ཟླ་བཅུ་གཅིག་པའི་ཚེས་གཅིག་ནས་གསུམ་བར་ར་ཝང་ལ་སམ་བྷོ་ཊ་གཞི་རིམ་འོག་མའི་སློབ་གྲྭ་ནང་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་གོ་རྟོགས་སྤེལ་གནང་གི་ལས་རིམ་ཁག་ལེགས་པར་མཇུག་སྒྲིལ་གནང་འདུག་ཐེངས་འདིའི་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་གོ་རྟོགས་སྤེལ་རྒྱུའི་ལས་རིམ་གྱི་འགྲོ་གྲོན་ཡོངས་རྫོགས DANIDA ཞུ་བའི་རོགས་ཚོགས་ཀྱིས་མཐུན་འགྱུར་རོགས་རམ་གནང་བ་ཞིག་ཡིན་པའི་གནས་ཚུལ་འདུག། ཡང་རྒྱ་གར་བོད་དོན་རྒྱབ་སྐྱོར་བ Sandesh Meshram འམ་བོད་མིང་དུ། བསམ་གཏན་ཡེ་ཤེས་ལགས་ཀྱིས། བོད་དོན་རྒྱབ་སྐྱོར་དང་འབྲེལ་བའི། Jan Jagran ཞེས་རྐང་འཁོར་ཐོག་དྲིལ་བསྒྲགས་ཀྱི་ལས་འགུལ་ཐེངས་ལྔ་པ་དེ་ཁ་ཉིན་ཕྱི་ཚེས་ལྔ་ཉིན་རྒྱ་གར་གྱི་གྲོང་ཁྱེར། Kolkata། ནས་འགོ་འཛུགས་གནང་ཡོད་པའི་སྐོར། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག་གོང་ཞུས་ཀྱི་སྐུ་ཞབས། Sandesh Meshram མཆོག་གིས། Jan Jagran ཞེས་པའི་བོད་དོན་ཆེད་རྐང་འཁོར་གྱི་ལས་འགུལ་དེ་སྤེལ་བའི་དགོས་དོན་ནི་རྒྱ་གར་གྱི་ཡུལ་མི་རྣམས་ལ་བོད་ཀྱི་གནད་དོན་གོ་རྟོགས་སྤེལ་ཐབས་དང། ལྷག་པར་དུ་ད་ལྟའི་ཆར་བོད་དེ་རྒྱ་ནག་དམར་པོའི་བཙན་གནོན་འོག་ཛ་དྲག་གི་གནས་སྟངས་ནང་ལྷུང་ཡོད་པའི་སྐོར་དྲིལ་བསྒྲགས་གནང་རྒྱུ་ཡིན་པ་རེད་འདུག་དེ་བཞིན་ཁོང་གི་དགོས་དོན་གཞན་ཞིག་ནི་བོད་ནང་རྒྱ་ནག་གཞུང་གིས་མ་ཉེས་ཁ་གཡོགས་འོག་འཛིན་བཟུང་བཙོན་འཇུག་བྱས་པའི་སྲིད་དོན་གྱི་བཙོན་པ་རྣམས་དང། དེའི་ཁོངས་བོད་ཀྱི་ཁོར་ཡུག་ལས་འགུལ་སྤེལ་མཁན་དང་གཏོང་ཕོད་ཅན་ཀརྨ་བསམ་འགྲུབ་ལགས་བཙོན་ཁང་ནས་གློད་གྲོལ་གཏོང་དགོས་པའི་དགོས་འདུན་བཏོན་གནང་ཡོད་པ་རེད་འདུག་ཁོང་གིས་ཁ་ཉིན་ཕྱི་ཚེས་ལྔ་ཉིན་རྐང་འཁོར་གྱི་ལས་འགུལ་དེ་རྒྱ་གར་གྱི་གྲོང་ཁྱེར Kolkata ནང་འགོ་བཙུགས་ཏེ་གྲོང་ཁྱེར་དེའི་ནང་ཡོད་པའི་ནང་པའི་དགོན་པ་ཞིག་ནས་གནང་ཡོད་པ་དང། འགོ་འཛུགས་ཀྱི་མཛད་སྒོ་དེར། རྒྱ་གར་གྱི་ཁྲིམས་རྩོད་པ་སྐུ་ཞབས་རུ་སྦི་མུ་ཁར་ཇི་གཙོས་རྒྱ་གར་བོད་དོན་རྒྱབ་སྐྱོར་བ་རྣམ་པ་དང། གྲོང་ཁྱེར་དེའི་ནང་གནས་སྡོད་བོད་མི་རྣམས་མཛད་སྒོའི་ཐོག་མཉམ་ཞུགས་གནང་ཡོད་པ་རེད་འདུག་སྐུ་ཞབས Sandesh Meshram མཆོག་གིས་ད་ཐེངས་ཀྱི་བོད་དོན་ཆེད་རྐང་འཁོར་གྱི། Jan Jagran ཞེས་པའི་ལས་འགུལ་ཐེངས་ལྔ་པ་དེ། ཀི་ལོ་མི་ཏར་ཉིས་སྟོང་ལྔ་བརྒྱ་རྒྱང་ཁྱད་བསྐྱོད་རྒྱུ་ཡིན་པ་དང།

བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་དྲུང་ཆེ་ཟླ་བ་ཚུལ་ཁྲིམས་ལགས་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ལས་ཁུངས་ཀྱི་ཁྱབ་ཁོངས་ས་གནས་འགོ་འཛིན་རྣམས་ཀྱི་འཛིན་སྐྱོང་ཚོགས་ཆེན་ཐེངས་བཅོ་ལྔ་པའི་ནང་ལྷན་བཞུགས་གནང་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ད་རིང་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན། བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་ཀྱི་དྲུང་ཆེ་ཟླ་བ་ཚུལ་ཁྲིམས་ལགས་དང་ཁོང་གི་ལྷན་དུ་འཕྲོད་བསྟེན་ལས་ཁུངས་ཀྱི་སྡེ་ཚན་ཁག་གི་འགོ་ཁྲིད་རྣམས་སྤྱི་ཟླ་བཅུ་གཅིག་པའི་ཚེས་དྲུག་ནས་བཅུ་བར་བཞུགས་སྒར་རྡ་རམ་ས་ལར་བསྐོང་ཚོགས་གནང་བའི་ས་གནས་འགོ་འཛིན་རྣམས་ཀྱི་འཛིན་སྐྱོང་ཚོགས་ཆེན་ཐེངས་བཅོ་ལྔ་པའི་ནང་མཉམ་ཞུགས་གནང་སྟེ་དྲུང་ཆེ་མཆོག་གིས་འཕྲོད་བསྟེན་ལས་ཁུངས་ནས་འཛིན་སྐྱོང་གནང་སྟངས་ཐད་འགྱུར་བ་གསར་པ་ཕྱིན་པ་ཁག་དང། ས་གནས་འགོ་འཛིན་རྣམས་ཀྱིས་མི་མང་ཀྱི་བདེ་དོན་ཆེད་ཀྱི་འཕྲོད་བསྟེན་ལས་གཞི་ཁག་ནུས་པ་ཐོན་པའི་ཐོག་ནས་ཕྱག་བསྟར་གནང་རྒྱུར་ཐུགས་འགན་ཆེན་པོ་ཡོད་པ་སོགས་ཀྱི་ཐོག་ཚོགས་ཆེན་ནང་བཀའ་སློབ་གནང་འདུག་ཡང་འཕྲོད་བསྟེན་ལས་ཁུངས་ཀྱི་ད་ཡོད་ཀྱི་ལས་གཞི་ཁག་དང་བཙན་བྱོལ་བོད་མི་རྣམས་གནས་ཡུལ་གྱི་ས་གནས་ཁག་ལ་དབུས་སྨན་རྩིས་ཁང་མ་གཏོགས་འཕྲོད་བསྟེན་ལས་ཁུངས་ཀྱིས་ལས་འགུལ་སྤེལ་དང་སྤེལ་བཞིན་པའི་ལས་གཞི་ཁག་གི་སྐོར་ངོ་སྤྲོད་གསལ་བཤད་གནང་འདུག་ལ་ཡང་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ལས་ཁུངས་དང་མཚུངས་པར། འཕྲོད་བསྟེན་ལས་ཁུངས་ནས་ཀྱང་རྒྱ་གར་ནང་བཙན་བྱོལ་བོད་མི་རྣམས་གནས་ཡུལ་རྒྱ་གར་དབུས་དང་ལྷོ། བྱང། དེ་བཞིན་རྒྱ་གར་བྱང་ཤར་དང་བལ་ཡུལ་བཅས་ས་ཁུལ་གསུམ་ལ་ཆ་བགོས་ཀྱིས། འཕྲོད་བསྟེན་ལས་དོན་སྤེལ་གནང་གི་ཡོད་པ་དང་ཁོང་གིས་ས་གནས་འགོ་འཛིན་རྣམས་ནས་འཕྲོད་བསྟེན་གྱི་ལས་གཞི་ཁག་དང་ས་གནས་ལ་འཕྲོད་བསྟེན་དང་འབྲེལ་བའི་འགྲོ་སོང་ཕྱིན་པ་ཁག་འཕྲོད་བསྟེན་དང་འབྲེལ་ཡོད་སྐོར་མང་ཚོགས་ལ་གོ་རྟོགས་སྤེལ་བ་ཁག་དུས་ཐོག་ལ་སྙན་སེང་ཞུ་དགོས་པའི་འབོད་སྐུལ་ཞུས་པ་མ་ཟད། ས་གནས་འགོ་འཛིན་རྣམས་ཀྱིས་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་བདེ་དོན་ཆེད་དང་ལུས་གཞི་བདེ་ཐང་ཡར་རྒྱས་གོང་འཕེལ་གཏོང་ཐབས་སུ་མུ་མཐུད་ནས་མཉམ་འབྲེལ་སྒོ་ནས་འབད་བརྩོན་གནང་དགོས་པའི་འབོད་སྐུལ་ཡང་གནང་འདུག་ཡང་འཕྲོད་བསྟེན་ལས་ཁུངས་ཀྱི་དྲུང་གཞོན་ངག་དབང་བསྟན་འཛིན་ལགས་ཀྱིས་ཚོགས་ཆེན་དེའི་ཐོག་སེམས་ཀྱི་འཕྲོད་བསྟེན་སྐོར་ལས་རིམ་ཁག་འགོ་ཁྲིད་ཞུ་སྐབས་འཕྲོད་བསྟེན་ལས་ཁུངས་ནས་སེམས་ཀྱི་འཕྲོད་བསྟེན་ཆེད་སྤེལ་བའི་ལས་གཞི་ཁག་ངོ་སྤྲོད་གནང་བ་དང་སྦྲགས་དེང་སྐབས་འཛམ་གླིང་ནང་སེམས་ཀྱི་འཕྲོད་བསྟེན་གྱི་གནད་དོན་ཁག་གི་སྐོར་གླེང་སློང་བྱེད་བཞིན་པ་ཁག་གི་ཐོག་བཀའ་སློབ་གནང་འདུག་ལ་ཡང་ཁོང་གིས་སེམས་ཀྱི་འཕྲོད་བསྟེན་ཡག་པོ་རྒྱུན་འཁྱོངས་ཡོང་བའི་ཆེད་ཀྱི

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད་དེ་ནས་འོད་ཟེར་གྱི་གླེང་སྟེགས་ཞུ་བའི་ལེ་ཚན་འདི་སྒྲོལ་དཀར་ལགས་ཀྱིས་སྙན་སྒྲོན་གནང་གི་རེད། འོད་ཟེར་ལགས་ནས་རྒྱ་ཡིག་ཐོག་བྲིས་གནང་བའི་རྩོམ་ཡིག་དེ་དུས་སྟོན་ཀ་ཡིན་པས་ལྷགས་པ་རྒྱབ་པ་ཡིན་ཚེ་ཧྲུག་ཧྲུག་ཆགས་པའི་ཕྱག་དཔེ་དང་ལོ་མ་མཉམ་དུ་གང་སར་ཁྱེར་ནས་ཡོད་ཅེས་བོད་ཀྱི་རིག་གནས་གསར་བརྗེ་སྟེ། 昆明阿木拉七同步西我
一九六四年， 我从北京回来， 结束了在中央政法干校五年的学习。 我们那批同学后来都成了西藏公检法最早的骨干。 我被分配到西藏公安学校当老师。 孔内隆珍男班， གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་ལོར་ང་པེ་ཅིང་ནས་ལོག་ཡོང་བ་དང།
དབུས་ཀྱི་སྲིད་ཁྲིམས་ལས་བྱེད་སློབ་གྲྭའི་ལོ་ལྔའི་སློབ་སྦྱོང་མཇུག་བསྒྲིལ་བ་རེད། ང་ཚོའི་སྐབས་ཀྱི་སློབ་གྲོགས་ཚང་མ། རྗེས་ལ་བོད་ཀྱི་སྤྱི་བདེ་ཞིབ་དཔྱོད་ཁྲིམས་ཁང་གསུམ་གྱི་ཐོག་མའི་ལས་བྱེད་གཙོ་བོ་དེ་རེད། ང་རང་བོད་ལྗོངས་སྤྱི་བདེ་སློབ་གྲྭར་དགེ་རྒན་ལ་ལས་བགོས་བྱས་ཤིང། སློབ་གྲྭ་འདི་ནི་དེང་སང་གི་བོད་ལྗོངས་ཉེན་རྟོག་སློབ་གྲྭ་དེ་མིང་མ་བསྒྱུར་གོང་དེ་རེད། རིག་གནས་གསར་བརྗེའི་གོང་ལ་བོད་ལྗོངས་སྲིད་ཁྲིམས་ལས་བྱེད་སློབ་གྲྭ་ཡང་འབོད་ཀྱི་ཡོད། ང་ནི་སྤྱི་བདེ་ཟབ་སྦྱོང་འཛིན་གྲྭའི་དགེ་རྒན་ཡིན། ཟབ་སྦྱོང་འཛིན་གྲྭ་འདིར་འཛིན་གྲྭ་གཉིས་ཡོད་པ་ནས་གཅིག་ནི་རིག་གནས་འཛིན་གྲྭ་ཡིན་པས། རང་སྐྱོང་ལྗོངས་ཀྱི་དམིགས་བསལ་མངགས་གཏོང་མི་སྣའི་འཛིན་གྲྭ་ཡང་འབོད་ཀྱི་ཡོད། ཚང་མ་བོད་པ་ཡིན་པ་དང་ས་གནས་ཁག་ནས་སློབ་བསྡུ་བྱས་པར་བརྟེན། རྒྱ་སྐད་ཚིག་གཅིག་ཀྱང་བཤད་མི་ཤེས་པའི་ཧུར་བརྩོན་ཅན་རེད། ངའི་ལས་འགན་ནི་ཁོང་ཚོར་རྒྱ་ཡིག་དང་ཆབ་སྲིད་སློབ་ཁྲིད་བྱ་རྒྱུ་དེ་རེད། ཡང་འཛིན་གྲྭ་གཞན་ཞིག་ཡོད་པ་དེ་ངལ་རྩོལ་སློབ་གསོའི་འཛིན་གྲྭ་ཟེར་བ་དེ་ཡིན་ཞིང། ཚང་མ་རྒྱ་མི་རེད། དམག་དཔུང་ནས་ལས་བསྒྱུར་བྱས་པའི་དམག་མི་རེད། ཡང་ངའི་ལས་འགན་ནི་ཁོང་ཚོར་བོད་སྐད་སྟབས་བདེ་སློབ་ཁྲིད་བྱེད་དགོས་ཀྱི་ཡོད།

འདི་ནི། གསུམ་ཀླད་ཀོར་བརྒྱད་མེ་སྒྱོགས་དམག་སྒར་ནས་ཡར་སྒང་ལ་འགྲོ་སའི་རི་ཁུག་ནང། ཚེ་མཆོག་གླིང་ཟེར་བའི་དགོན་པ་འདི་རེད། དགོན་པ་འདི་ནི་དུས་རབས་བཅོ་བརྒྱད་པའི་ནང་ཕྱག་བཏབ་པ་ཞིག་ཡིན་པ་དང། ཆོས་བརྒྱུད་དགེ་ལུགས་ཡིན་ཞིང། ལྷ་སའི་གྲགས་ཆེ་བའི་གླིང་བཞིའི་ནང་གི་གཅིག་རེད། ལྷ་སའི་སྐྱིད་ཆུའི་ལྷོ་ངོས་སུ་ཡོད། གོ་ཐོས་ལ་དགོན་པ་འདི། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར། ངོ་ལོག་ཟིང་འཁྲུག་ཟེར་བའི་སྐབས་སུ། ངོ་ལོག་ནང་མཉམ་ཞུགས་བྱས་པ་ཟེར་བ་དང། ངོ་ལོག་ཟིང་འཁྲུག་ཟེར་བ་འདི། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ལོ་ནས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་བར་ཨ་མདོ་དང་དབུས་གཙང། ཁམས་སོགས་བོད་ཁུལ་དུ། བོད་མིས་རྒྱ་ནག་གུང་ཁྲན་དམར་ཤོག་གཞུང་ལ་ངོ་རྒོལ་བྱས་པའི་དོན་རྐྱེན་འདིར་བརྗོད་པ་དང། རྒྱ་ནག་གུང་ཁྲན་དམར་ཤོག་གཞུང་གིས།

གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་རྗེས་སུ། བོད་ཀྱི་སྲོལ་རྒྱུན་དཔལ་འབྱོར་ལ་གསར་བརྗེ་བྱས་པ་ཞིག་དང། གཏོར་བཤིག་བཏང་ནས་སྟོང་ལྷང་ལྷང་གི་ལྷ་ཁང་དང་གྲྭ་ཤག་ལས་ལྷག་མེད་ལ། ད་དུང་ཆ་སྒམ་དང་ཁ་གདན་ཁ་ཤས་འདུག། འོད་ཟེར་ལགས་ནས་མུ་མཐུད་ངོ་སྤྲོད་གནང་བར། 赤脚林寺那时候挺大的， 老师都在楼上住， 是过去的人不怯， 和大喇嘛的房间。 学生住在过去僧人的僧舍里， 教室设在二楼的佛殿里， 食堂在一楼的大殿里。 空内木对龙的两班儿， 铁个赤脚林滚不清不圆， 几间仓吗？ 托子定了几个月？

དེའི་ནང་གཡག་དཀར་པོ་ཞིག་ཡོད་པ་དེར་ང་རང་ཧ་ཅང་དགའ་བོ་ཡོད། མིག་ཆེན་པོ་ཡོད་པ་དེས་སྐད་ཆ་བཤད་ཤེས་པ་ལྟ་བུ་དང། ལྟོ་སྟེར་མཁན་གྱི་ངའི་ལག་པ་ལྡག་རྒྱུར་དགའ་བོ་ཡོད། ད་དུང་སྤྲོ་ཁང་ཞིག་ཡོད་པ་འདི་ནི་ཚེ་མཆོག་གླིང་རིན་པོ་ཆེའི་དབྱར་ཁའི་ཕོ་བྲང་ཡིན་པ་དང་སྤྱི་བདེ་ཉེས་དོན་མྱུལ་ཞིབ་ཀྱི་འཛིན་གྲྭ་འདི་དེ་ལ་བཙུགས་ཡོད།

རྟག་ཏུ་ང་སྐད་བཏང་སྟེ་མཉམ་དུ་ཟ་མ་ཟ་གི་ཡོད། ཧྲང་ཧའེ་གི་ཟས་རིགས་དེ་ཚོ་ཚང་མ་ངས་ཐེངས་དང་པོ་ཟས་པ་ཡིན་དུས་ཧ་ཅང་ཞིམ་པོ་བྱུང་བ་ཚོར་གྱི་ཡོད། ཡིན་ན་ཡང། ཁོ་ཚོས་ཉ་སྐམ་པོ་ཟ་གི་ཡོད་པ་འདི་ངས་ཟ་གི་མེད། ཁོ་ཚོས་ང་ལ་ཟོ་ཟེར་ཨུ་ཚུགས་བརྒྱབ་ན་ཡང་ཟ་གི་མེད། འོན་ཀྱང། ང་རང་ཆང་ས་བརྒྱབ་པའི་རྗེས་ཁོ་ཚོའི་སར་མཉམ་དུ་ཟ་མ་ཟ་བར་མང་པོ་འགྲོ་གི་མེད། གང་ཡིན་ཞེ་ན། ང་རང་དམག་ཁུལ་ཁང་དུ་ལོག་འགྲོ་དགོས་པས་རེད། རིག་གནས་གསར་བརྗེའི་གོང་ལ། སུམ་བརྒྱ་གསུམ་ཟེར་བའི་སྲིད་ཇུས་ཤིག་ཡོད། གོ་དོན་གང་ཡིན་ཟེར་ན། རྒྱལ་ཡོངས་ཀྱི་སྤྱི་བདེའི་མ་ལག་ནས། མི་སུམ་བརྒྱ་སུམ་ཅུ་ཡིས། བོད་ཀྱི་སྤྱི་བདེའི་མ་ལག་ལ་རོགས་སྐྱོར་དུ་བསྐྱོད་རྒྱུ་དེ་ཡིན་པ་དང། དེའི་ནང། མི་སུམ་བརྒྱ་ནི་རྫོང་རིམ་པའི་ལས་བྱེད་དང། མི་སུམ་ཅུ་ནི། ས་གནས་རིམ་པའི་ལས་བྱེད་ལ་གོ་དགོས་ཀྱི་ཡོད། ང་ཚོའི་སློབ་གྲྭ་ལ་མི་གཉིས་ལས་བགོས་བྱས་ཡོད་པ་དང། གཅིག་ནི་དྲུང་ཆེ་དང། ད་དུང་གཅིག་ཡོད་པ་འདི་སློབ་སྟོན་ཁང་གི་འགོ་ཁྲིད་འདི་རེད། གསན་མཁན་རྣམ་པ་ཚོ། དེ་རིང་གི་ལེ་ཚན་འདི་སྙན་སྒྲོན་ཞུ་མཚམས་འདིར་བཞག་གི་ཡིན། གོང་ཞུས་ཀྱི་ལེ་ཚན་འདི་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས། གཟིགས་ཚུལ་གང་ཡོད་ན་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། ལེ་ཚན་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས། འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པའི་ཁྱབ་མེད། ལྷོ་ཨེ་ཤི་ཡའི་ལེ་ཚན་ནང། འབྲུག་ཡུལ་དང་རྒྱ་ནག་གི་སྐུ་ཚབ་བར་ས་མཚམས་ཀྱི་རྩོད་གཞི་ཁག་འགྲིག་འཇགས་དང་འབྲེལ་བའི་གྲོས་མོལ་ཐེངས་ཉི་ཤུ་རྩ་ལྔ་པ་དེ་གྲུབ་པའི་རྗེས་འབྲུག་གི་རྒྱལ་པོ་འཇིགས་མེད་གེ་སར་རྣམ་རྒྱལ་དབང་ཕྱུག་མཆོག་རྒྱ་གར་ནང་འཚམས་གཟིགས་གནང་བཞིན་ཡོད་པའི་སྐོར། པ་སངས་ཚེ་རིང་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་གསུམ་དང་རྩ་བཞི་བཅས་ཉིན་གཉིས་རིང་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་རྒྱ་ནག་ཕྱི་སྲིད་བློན་ཆེན་ཝང་དབྱི་དང་འབྲུག་ཡུལ་ཕྱི་སྲིད་བློན་ཆེན་རྟ་མགྲིན་རྡོ་རྗེ་རྣམ་གཉིས་ཐུག་འཕྲད་ཀྱིས་རྒྱལ་ཁབ་གཉིས་བར་ས་མཚམས་ཀྱི་རྩོད་གཞི་ཁག་འགྲིག་འཇགས་དང་འབྲེལ་བའི་གྲོས་མོལ་ཐེངས་ཉི་ཤུ་རྩ་ལྔ་པ་དེ་འཚོགས་ནས་ཁྱོན་གཟའ་འཁོར་གཅིག་ཙམ་གྱི་རྗེས་འབྲུག་རྒྱལ་པོ་འཇིགས་མེད་གེ་སར་རྣམ་རྒྱལ་དབང་ཕྱུག་མཆོག་འདི་ཚེས་གསུམ་ཉིན་རྒྱ་གར་གྱི་ཨ་སམ་མངའ་སྡེའི་གྲོང་ཁྱེར་གོ་ཧ་ཀྲི་ནས་འགོ་འཛུགས་ཀྱིས་ཕྱི་ཚེས་བཅུ་བར། ཁྱོན་ཉིན་གྲངས་བརྒྱད་རིང་རྒྱ་གར་ནང་གཞུང་འབྲེལ་འཚམས་གཟིགས་གནང་དང་གནང་མུས་ཡིན་པ་རེད། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་རྒྱ་གར་གྱི་རྒྱལ་ས་ལྡི་ལི་གཙུག་ལག་སློབ་གྲྭ་ཆེན་མོའི་ནང་རྒྱལ་སྤྱིའི་ཆབ་སྲིད་ཐོག་སློབ་སྦྱོང་གནང་བཞིན་པ་བསྟན་འཛིན་དབང་ཕྱུག་ལགས་སུ་ད་རེས་འབྲུག་རྒྱལ་པོ་འཇིགས་མེད་གེ་སར་རྣམ་རྒྱལ་དབང་ཕྱུག་མཆོག་རྒྱ་གར་ནང་གཞུང་འབྲེལ་འཚམས་གཟིགས་གནང་དོན་དང་འབྲེལ་བའི་སྐོར་བཅར་འདྲི་ཞུས་པར་ཁོང་གིས། ཐེངས་འདིའི་འབྲུག་རྒྱལ་པོའི་འཚམས་གཟིགས་དེ་བཞིན་སྔོན་དང་མི་འདྲ་བར་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་པ་དེ་ཡང་ཉེ་བའི་ཆར་འབྲུག་དང་རྒྱ་ནག་བར་ས་མཚམས་ཀྱི་རྩོད་གཞི་ཁག་འགྲིག་འཇགས་ཡོང་ཐབས་སུ་ཕྱོགས་གཉིས་ཐད་ཀར་འབྲེལ་བ་དང་གྲོས་མོལ་གནང་ཡོད་པ་དེ་ལ་རྒྱ་གར་ལ་སེམས་འཚབ་དང་མི་བདེ་བའི་རྣམ་པ་ཞིག་བྱུང་ཡོད་དུས་ད་རེས་འབྲུག་རྒྱལ་པོས་རྒྱ་ནག་དང་མཉམ་དུ་གྲོས་མོལ་སྐབས་ཐག་གཅོད་གང་བྱུང་བ་རྣམས་གསལ་བཤད་དང་རྒྱ་གར་དང་མཉམ་དུ་མུ་མཐུད་འབྲེལ་བ་བཞག་རྒྱུའི་ཆེད་དུ་ཕེབས་པ་ཞིག་ཡིན་པ་གསུངས་བྱུང། ད་དེ་གལ་ཆེ་གང་འདྲ་བྱས་ཟེར་ན། ད་དེ་དེ་འདྲ་ང་ཚོ་ཁ་སང་དུ་བ་དང་ང་ཚོ་ད་ད་ད་དེ་རྒན་ལགས་ཀྱིས་གསུངས་པ་ནང་བཞིན་ད་ད་ཁ་སང་དུ་བ་དང་ང་ཚོ་སྤྱི་ཟླ་བཅུ་པ་གི་ནང་ལོ་ད་ད་ང་ཚོ་འབྲུག་གི་དེ་རེད་ད་ང་ཚོ་དེ་འདྲ་གཞུང་གི་དེ་རེད་སྐུ་ཚབ་འདྲ་བ་དང་དེ་རེད་རྒྱ་ནག་གི་དེ་རེད་སྐུ་ཚབ་འདྲ་བ་གང་འདྲ་ཐད་ཀར་ཐུག་བྱས་དེ་འདྲ་ད། འབྲུག་དང་དེ་ད་རྒྱ་ནག་གཉིས་ཀྱི་དེ་རེད་ས་མཚམས་དེ་གང་འདྲ་ད། ས་མཚམས་ཀྱི་དཀའ་ངལ་དེ་གང་འདྲ་ཁོ་རང་གཉིས་ཀྱི་དེ་རེད་སེལ་གི་ཐབས་ཤེས་ཅིག།

ཡང་འདི་ཚེས་དྲུག་ཉིན་འབྲུག་རྒྱལ་པོ་འཇིགས་མེད་གེ་སར་རྣམ་རྒྱལ་དབང་ཕྱུག་མཆོག་དང་རྒྱ་གར་གྱི་སྲིད་བློན Narendra Modi མཆོག་རྣམ་གཉིས་བར་མཇལ་མོལ་གནང་ཡོད་པ་དང་སྐབས་དེར་སྲིད་བློན Modi མཆོག་གིས་རྒྱ་གར་གྱི་ངོས་ནས་འབྲུག་ཡུལ་ལ་སྤྱི་ཚོགས་དང་དཔལ་འབྱོར་ཡར་རྒྱས་སླད་འགྱུར་ལྡོག་མེད་པའི་ཐོག་རྒྱབ་སྐྱོར་གནང་རྒྱུ་ཡིན་པ་གསུངས་ཡོད་པ་མ་ཟད་རྒྱལ་ཁབ་གཉིས་བར་མཐའ་མཚམས་འབྲེལ་ལམ་འཕེལ་རྒྱས་གཏོང་རྒྱུ་དང་ཚོང་འཛུགས་སྐྲུན་དང་ནུས་ཤུགས་སྡེ་ཁག་ཐད་མཉམ་མཐུན་རྒྱ་སྐྱེད་གཏོང་རྒྱུའི་མོས་མཐུན་བྱུང་ཡོད་པ་དང་ལྷག་པར་དུ་གྲོས་མོལ་ཐོག་ཕྱོགས་གཉིས་ཐུན་མོང་གིས་གསར་འགོད་གསལ་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་རྒྱལ་ཁབ་གཉིས་བར་མེ་འཁོར་གྱི་འབྲེལ་མཐུད་ཡོང་ཆེད་རྒྱ་གར་ཨ་སམ་ཀོག་ར་ཇར་ནས་འབྲུག་ཡུལ་གྱི་དགེ་ལེགས་ཕུ་བར་མེ་འཁོར་ལྕགས་ལམ་འཛུགས་སྐྲུན་བྱ་རྒྱུར་ས་ཕྱོགས་ཀྱི་མཐའ་མའི་ལྟ་ཞིབ་བྱུང་ཡོད་པ་མ་ཟད་རྒྱ་གར་ནུབ་བྷང་གཱལ་མངའ་སྡེ་སྦཱ་ནཱར་ཧཱཊ་ནས་འབྲུག་ཡུལ་གྱི་བསམ་རྩེ་བར་མེ་འཁོར་ལྕགས་ལམ་འཛུགས་སྐྲུན་གནང་རྒྱུའི་གསལ་བསྒྲགས་བྱས་ཡོད་འདུག་ཡང་བསྟན་འཛིན་དབང་ཕྱུག་ལགས་ཀྱིས་ད་རེས་འབྲུག་རྒྱལ་པོའི་རྒྱ་གར་ནང་གཞུང་འབྲེལ་འཚམས་གཟིགས་ཕེབས་པ་དེ་ཆབ་སྲིད་ཀྱི་ངོ་བོའི་ཐོག་ནས་གལ་འགངས་ཆེན་པོ་ཞིག་ཆགས་ཀྱི་ཡོད་པ་ཁོང་ནས་མུ་མཐུད་གསུངས་དོན། འདི་གར་ས་ཁ་སི་ཐན་དང། འབྲུག་གི་ནང་ལོགས་ཡང་དེ་རེས་ང་ཚོ་རྒྱ་ནག་གི་ད་གནོན་ཤུགས་དེ་ཤུགས་ཆེ་རུ་འགྲོ་བ་ཡང་མིན་ན་རྒྱ་ནག་གི་དེ་ཐེ་ཇུས་དེ་མང་རུ་འགྲོ་བ་ཡིན་ན་ད་དེའི་སྐབས་སུ་ཡང་ད། འབྲུག་དང་དེ་དང་རྒྱ་ནག་དེ་རྒྱ་གར་གཉིས་བར་ལ་ས་མཚམས་གཅིག་ཁེལ་དེ་ཙམ་མ་ཡིན་པར་དེ་གི་ས་མཚམས་དེ་ག་འདྲ་དང་ག་འདྲ་དང་ས་ཆ་ཆགས་སྟངས་དང་ས་ཁུལ་ཆགས་སྟངས་སྒང་ནས་ཞི་ཧོ་ཅིག་ག་འདྲ་གལ་ཆེ་བོ་ཞིག་ཆགས་བསྡད་པའི་ནང་དུ་འཐབ་ཇུས་རང་བཞིན་ག་རེ་བ་འོ་དེ་འདྲ་གི་ད་ས་ཁུལ་གལ་ཆེ་བོ་ག་ལ་ཡང་དེ་རེ་རྒྱ་ནག་གི་དེ་སང་ཉུང་བྱས་སོ་ར་ཡིན་ན་རེམ་ག་འདྲ་རྒྱ་ནག་གི་དེ་ཐེ་ཇུས་དེ་སླེབས་ན་ནི་དེ་རྒྱ་གར་ལ་དཀའ་ངལ་ཅིག་འཕྲད་བསྡད་བ་འོ་དེ་འདྲའི་སྐབས་སུ་ཨ་ན་ད་ད་ལྟ་དེ་ཚོ་ལ་ག་འདྲ་འབྲུག་གི་མིན་ནམ་ཧ་རྒྱ་ནག་ལ་འབྲེལ་བ་བྱས་དེ་ག་འདྲ་དེ་རྒྱ་ནག་ལ་ག་འདྲ་རྒྱ་གར་ལ་ག་འདྲ་ཅིག་ག་འདྲ་དཀའ་ངལ་ཅིག་སྤྲད་ཡང་མ་ག་འདྲ་རྒྱ་གར་ལ་དེ་ག་འདྲ་ད་ག་འདྲ་ད། མ་དེ་བས་དེར་ག་འདྲ་ཅིག་ལས་ཀ་དེར་བྱེད་རོགས་བྱེད་རོགས་འོ་དེ་འདྲའི་སྐབས་སུ་འབྲུག་དེ་རྒྱལ་པོ་དབང་ཕྱུག་རྒྱ་གར་ལ་ཡོང་རྗེས་ཡང་དུས་སུ་རྒྱ་གར་ལ་ཧ་ལོ་མ་ཚུགས་ད། འབྲུག་དང་བོད་བར་གྱི་ས་མཚམས་ཁྱོན་རྒྱང་ཐག་ཀི་ལོ་མི་ཊར་བཞི་བརྒྱ་ཙམ་གྱི་ས་འབྲེལ་ཆགས་ཀྱི་ཡོད་པ་དང་འབྲུག་དང་རྒྱ་ནག་བར་འབྲོག་ལམ་ས་མཚམས་ཀྱི་རྩོད་རྙོག་སེལ་ཐབས་སུ་རྒྱལ་ཁབ་གཉིས་བར་གྲོས་མོལ་ཐེངས་མང་བྱས་ཡོད་ན་ཡང་ད་བར་དོན་ཕན་ལྡན་པ་ཞིག་བྱུང་མེད་པ་དང་འབྲོག་ལམ་ས་མཚམས་ཀྱི་རྩོད་རྙོག་ཐོག་རྒྱ་གར་གྱིས་འབྲུག་ལ་རྒྱབ་སྐྱོར་གནང་བཞིན་ཡོད་པ་རེད་འབྲོག་ལམ་ས་ཁུལ་གྱི་རྩོད་རྙོག་དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་གསར་དུ་བྱུང་པ་ཞིག་མིན་པར་དེ་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་རྒྱ་ནག་གིས་བོད་བཙན་བཟུང་བྱས་པ་ནས་བཟུང་བྱུང་བ་ཞིག་དང་གཙོ་བོ་རྒྱ་ནག་གི་དབང་ཆ་རྒྱ་སྐྱེད་རིང་ལུགས་ཀྱི་སྲིད་བྱུས་འོག་དམག་དོན་འཐབ་ཇུས་དང་འབྲེལ་བའི་འཛུགས་སྐྲུན་གྱི་ལས་གཞི་མང་དག་ཞིག་སྤེལ་དང་སྤེལ་བཞིན་པ་ལ་བརྟེན་ནས་བྱུང་བ་ཞིག་ཡིན་འདུག་མཐའ་མཇུག་བསྟན་འཛིན་དབང་ཕྱུག་ལགས་ཀྱིས་འབྲུག་དང་རྒྱ་ནག་བར་འབྲེལ་ལམ་ཇི་ཙམ་གྱིས་ཐག་ཉེ་རུ་ཕྱིན་པ་དེས་རྒྱ་གར་ལ་གནོན་ཤུགས་ཆེ་རུ་འགྲོ་བཞིན་ཡོད་པ་གསུང་གི་འདུག། ལོ་རྒྱུས་སྒང་ནས་ལྟ་བ་ཡིན་ན་རེམ་ག་དང་ད་ས་ཆ་ཆགས་སྟངས་སྒང་ནས་ལྟ་བ་ཡིན་ན་ད་དེའི་ས་མཚམས་ཙམ་དུ་ད་རྒྱ་ནག་དང་འབྲུག་རྒྱ་དང་རྒྱ་གར་དེ་རེ་ས་མཚམས་ཙམ་གྱི་སྐད་ཆ་གས་མི་རུང་ད་དེ་ད་ད་ང་ཚོ་བོད་འབྲུག་དེ་འདྲ་ད་རྒྱ་གར་དེའི་དེའི་རྒྱལ་ཁབ་གསུམ་གྱི་དེར་ས་མཚམས་ཤིག་ཆགས་བསྡད་ཡོད་རེད་འོ་ད་ཡིན་ན་གང་ལྟར་རྒྱ་ནག་གི་ངོས་ནས་ད་ལྟ་ང་ཚོ་བོད་དེ་ཟ་ཚར་རེད་ཅེས་ལ་འི་ད་གང་ལྟར་དེ་འདྲས་ཀྱི་ས་མཚམས་ཤིག་ཆགས་ཚར་རེད་འོ་དེ་འདྲ་སོང་ཙང་འི་ད་ག་སེ་མ་འོངས་པ་གང་ལྟར་ད་འབྲུག་དེ་ཕར་རྒྱ་ནག་ལ་ཞེ་པོ་ཉེ་པོ་ཆགས་ཀྱི་སོ་ར་ཡིན་ན་རེད་གང་ལྟར་རྒྱ་ནག་མཉམ་དུ་དེ་འབྲེལ་བ་ཤུགས་ཆེ་བོ་ཞིག་ཆགས་འདིའི་སྐབས་སུ་གང་ལྟར་རྒྱ་ནག་གི་ཐེ་བྱུས་ད་རྒྱ་ནག་གིས་གང་ལྟར་འབྲུག་གི་ནང་ལ་ཐེ་བྱུས་དེ་མང་དུ་འགྲོ་བས་སོ་ར་ཡང་མིན་ན་ཤུགས་རྐྱེན་དེ་མང་དུ་འགྲོ་བས་འི་ད་འདིའི་འགྲོ་སྟངས་དེ་ཡང་དཔེར་ན་འི་ད་ང་ཚོ་གང་ལྟར་རྒྱ་ནག་གི་རྒྱ་གར་གྱི་ཁྱིམ་མཚེས་རྒྱལ་ཁབ་གཞན་མ་འི་ད་གང་ཚོ།

ད་ལྟའི་ཆར་རྒྱ་གར་ནི་འབྲུག་རྒྱལ་ཁབ་ནང་གི་ཚོང་དང་ཡར་རྒྱས་ཀྱི་ཕྱག་སྦྲེལ་གཙོ་བོ་ཞིག་དང་རྒྱ་གར་གྱིས་འབྲུག་ནང་ཆུ་མཛོད་གློག་ཁང་པཱ་རོ་གནམ་ཐང་དང་འབྲུག་རྒྱང་སྲིང་བསྟི་གནས་སོགས་ཀྱི་དཔལ་འབྱོར་དང་འཛུགས་སྐྲུན་གང་ཅིའི་ཐོག་ནས་རོགས་སྐྱོར་རྒྱ་ཆེན་པོ་གནང་ནས་ཕྱོགས་གཉིས་བར་འབྲེལ་བ་ཧ་ཅང་བཟང་པོ་གནས་མུས་ཡིན་པ་མ་ཟད་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས་འབྲུག་དང་རྒྱ་གར་བར་ཐུན་མོང་མ་ཡིན་པའི་འབྲེལ་བ་ཞིག་ཆགས་ཀྱི་ཡོད་པ་རེད། འབྲུག་རྒྱལ་ཁབ་དེ་བཞིན་མི་འབོར་ས་ཆའི་རྒྱ་ཁྱོན་དང་དམག་དོན་སྟོབས་ཤུགས་ཀྱི་ཆ་ནས་རྒྱལ་ཁབ་ཆུང་ཆུང་ཞིག་ཆགས་ཀྱི་ཡོད་ན་ཡང་འབྲུག་དེ་བཞིན་ཨེ་ཤི་ཡའི་ནང་གི་སྟོབས་ཆེན་རྒྱལ་ཁབ་རྒྱ་དཀར་ནག་གཉིས་བར་ཚུད་པའི་རྩོད་རྙོག་ཅན་གྱི་ས་ཁུལ་ཞིག་དང་ཆབ་སྲིད་ཀྱི་གནས་བབ་དང་འཐབ་ཇུས་རང་བཞིན་གྱི་གནས་བབ་ས་བབ་འཐབ་ཇུས་ཀྱི་གནས་བབ་ཀྱི་ཐོག་ནས་འབྲུག་དེ་བཞིན་ཧི་མ་ལའི་རྒྱལ་ཁབ་གལ་ཆེ་ཞིག་དང་གནད་འགག་ཆེན་པོ་ཞིག་ཆགས་ཀྱི་ཡོད་པ་རེད། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་ཨ་རིའི་གྲོང་ཁྱེར་ནེའུ་ཡོག་ཏུ་རྟེན་གཞི་བྱས་པའི་བོད་རིགས་ཕོ་མོ་འབྲེལ་མཐུད་བྱེད་ཡུལ་གྱི་དྲ་རྒྱ་ཞིག་བཟོས་ཡོད་པ་དེ་བརྒྱུད་ནས་ཕན་ཐོགས་དང་མ་འོངས་པར་ཡར་རྒྱས་གཏོང་ཐབས་ཀྱི་སྤྱི་ཚོགས་ལ་ཞབས་འདེགས་སྒྲུབ་རྒྱུའི་འཆར་གཞི་སོགས་ཀྱི་ཐད་འགན་འཛིན་འཆི་མེད་གཡུ་སྒྲོན་ལགས་སུ་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པའི་ལེའུ་གཉིས་པ་དེ་གསན་རོགས་གནང།

བོད་རིགས་ཕོ་མོའི་འབྲེལ་མཐུད་བྱེད་ཡུལ་མི་ཚེ་ཟེར་ཡག་གི་དྲ་རྒྱའི་ཐོག་ནས་སྤྱི་ཚོགས་ཞབས་ཞུ་གི་འཛུགས་གནང་དགོས་པའི་དམིགས་ཡུལ་དང་དགོས་པ་རྒྱུ་མཚན་ད་ག་ནང་བཞིན་ད་ལྟ་བར་དུ་ལས་དོན་སྒྲུབ་ཕྱོགས་སོགས་ཀྱི་སྐོར་འགན་འཛིན་འཆི་མེད་གཡུ་སྒྲོན་ལགས་སུ་བཀའ་འདྲི་ཞུས་ཡོད། བདུན་ཕྲག་འདིའི་ནང་ང་ཚོས་མུ་མཐུད་ནས་ཁོང་ལ་ཡར་མ་འོངས་ལས་འཆར་དང་ཡང་དེ་དང་འབྲེལ་བའི་དེ་སྔོན་གྱི་ལོ་རྒྱུས་དང་འབྲེལ་བའི་སྐོར་ནས་ཁོ་རང་ལ་བཀའ་འདྲི་ཞུ་གི་ཡིན། ད་ངས་དྲན་ཐོ་བྱས་པ་ཡིན་ན། དེ་སྔ་བདུན་ཅུ་གི་སྐབས་འདྲ་བ་ཡིན་ན་བརྒྱད་ཅུའི་འགོ་སྟོད་འདྲ་བ་ལ་དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་ད་འདིའི་སྐབས་དེ་སྤྱི་ཚོགས་དྲ་ལམ་དང་དེ་གའི་མཐུན་རྐྱེན་མེད་ཙང། ཅི། ག་ས་ཡིག་ཐོག་ནས་ཕར་ཚུར་འབྲེལ་བ་འབྲེལ་མཐུད་ཀྱི་དེ་འདྲས་ཅིག་བཟོས་པ་ཅིག་ཏན་ཏན། ད་བོད་ཀྱི་གཞོན་ནུ་ལྷན་ཚོགས་ངོས་ནས་བཟོས་ན་བསམ་གྱི་འདུག་དེ་ནས་ད་འདི་ག་ཙམ་ཞིག་ནས་ཨ་ནི་ཡང་མེད་པ་ཆགས་སོང་དཔེར་ན། འདིའི་གི་ཐོག་ནས་ད་ཅིག་ཅིག་ཁོས་འདི་འདྲས་ལབ་པ་རེད། ག་ས་ཅིག་རེ་བ་སྟོན་པ་རེད་ཟེར་དེ་འདྲས་སྐད་ཆ་རྗེས་མ་ཁྱབ་འགྲོ་གི་ཡོད་རེད། ལོ། དེ་འདྲས་ཀྱི་ཐོག་ནས་ཡང་སྤྱི་ཚོགས་ནང་ལོག་ལ་ཅིག་གནས་ཚུལ་བྱུང་བས་ཀྱི་ལོ་རྒྱུས་ཡོད་རེད། དེ་འདྲ་སོང་ཙང་ད་ལྟའི་ཁྱེད་རང་མི་ཚེ dot com ཟེར་གྱི་དྲ་རྒྱ་འདི་གྱི་ཐོག་ནས། ཁྱེད་རང་ང་ལ་གསུང་དུས་ག་ནི་ད་དངོས་སུ་ང་ཚོ་མཐོང་ཡས་མེད་ཙང་ཞེ་དྲག་ང་ནི་ཞེ་དྲག་རང་གོ་རྟོགས་འདི་ཐུག་མི་འདུག་དེ་འདྲས་སོང་ཙང་གལ་སྲིད་དེ་འདྲས་འདི་ནང་ལ་འཛུལ་བ་ཡིན་ན་ཡང། ཁོང་ཚོའི་གནས་ཚུལ་དེ་ག་མི་དེ་འདྲས་མ་བྱུང་བར་དུ་གནས་སྐབས་རིང་གསང་བ།

ཡིན་ནས་ད་ཁོང་ཚོ་གིས་ང་ཚོ་འདི་ནང་ལ་ག་ལབ་གི་རེད་ང་ཚོ་གི Membership འདི་ལ་ག་ལབ་གི་རེད། ཚོགས་མི། ཚོགས་མི་ཆགས་འདུག་ག་ལ་ད་ང་ཚོ་བོད་པ་ནང་ལ་འགའ་ཤས་ཨེ་འདྲེ་ཡོད་རེད་ད་ད་ཨོ་མིག་ད་ད་འདི་འདྲེ་འདུག་ད་འདི་འདྲེ་འདུག་ལབ་ནས་ཁ་ནས་བཀྲམ་ཤེས་ཏུ་ཨ་ཁོང་ཚོ་གི་འདི་འདྲེ་བྱེད་པ་འདྲ་ཅིག་ཡིན་ན་ཁོང་ཚོ་ངས་གི་འདི་བཀག་ཐུབ་མ་རོག་འདི་ད་གཞུང་རྒྱལ་ཁབ་ག་བ་དང་ག་བ་ཡིན་ན་ཨ་རི་གཞུང་གི་ཡིན་ན་ཡང་མང་པོ་ཅིག་སྲུང་སྐྱོབ་བྱེད་ཐུབ་གོ་མ་རེད་ག་བ་ག་ས་ནས་གསང་བ་འདི་ཚོ་ཤོར་འགྲོ་གོ་རེད་འདི་ཐད་ལ་ངས་ཀྱི་གའི་བྱེད་ཐུབ་མ་རེད་རོ། ཡིན་ནས་ཡང། ཉིད་རང་གི་ང་ལ་གོ་སྐབས་གནང་ནས་ཨ་ནི་སྐད་ཆ་བཤད་འདུག་ག་ལ་ནི་མི་འགའ་ཤས་ཀྱིས་དངོས་གནས་བདེན་པ་རེད་ང་རང་ཐོག་གནས་ཚུལ་འདི་མི་ལ་མ་གོ་བ་བསམ་འོང་ནང་བཞིན་ཕ་ཕྱོགས་འདི་ཡང་འདི་འདྲས་བསམ་གྱི་ཡོད་རེད་ཨ་ནི་འདི་ལ་གུས་བརྩི་བྱེད་ནི་ང་ཚོ་འདི་འདྲས་མི་ལ་ཨ་ནི་འཕྱ་ལད་རྒྱག་ཡས་ཀྱི་རྒྱུ་མ་བཟོ་དགོ་འདི་འདྲས་མ་བཀྲམ་གོ་བསམ་འོང་འདྲ་ཅིག་ཡིན་ན་ཨ་ནི་དཔེ་ཡག་པོ་རོ། འདི་འདྲ་བྱེད་རྒྱུ་ཡོད་མ་རེད་བ། འདི་ག་ལབ་ན་ང་ཚོ་གི་ལབ་གོ་ར་ལས་འབྲས་འཁོར་གི་རེད་ལ་ཨེ་ཆོས་ར་ཕ་ཕྱོགས་ལ་སྡུག་ཅག་བྱེད་ན་སོ་སོ་ལ་འཁོར་གི་རེད་གལ་སྲིད་ནང་པ་གི་ཡིད་ཆེས་འདི་འདྲ་ཡོད་ར་འདི་འདྲ་བྱེད་འདུག་ག་ལ། འདི་འདྲ་མི་ཚང་མ་ལ་གུས་ཞབས་བྱེད་དགོས་གི་རེད་བསམ་གི་འདུག་ར་འདི་བརྒྱུད་ནི་ང་རང་ཡང་ལབ་ཡ་ཡིན། ཨ་ནི་ཚང་མ་ང་ཚོ་བོད་པ་ཚང་མ་སྐྱིད་པོ་སྙིང་རྗེ་པོ་ཡག་པོ་དགོས་ཀྱི་ཡོད་ན་ཨ་ནི་ང་ཚོ་ཕ་ཕྱོགས་ཀྱི་ལས་ཀ་འདི་ཚོ་ལ་ང་ཚོ་གུས་ཞབས་བྱེད་ཕ་ཕྱོགས་ཀྱི་གསང་བ་འདི་ཚོ་ལ་ང་ཚོ་གུས་ཞབས་བྱེད་ག་རེ་བྱེད་ནི་གསང་བ་བྱེད་དགོས་རེད་གསང་བ་ག་བ་ལ་བྱེད་དགོས་འདུག་ག་བ་ལ་བྱེད་དགོས་མི་འདུག་འདི་ཧ་གོ་ཡ་འདི་ཕ་ཕྱོགས་གལ་ཆེན་པོ་རེད་བ། ད་ད་ལྟ་འདི་ནང་ལོགས་ལ་རྒྱང་ངེ་ཚང་མ་ད་མི་བསམ་བློ་འཁོར་ཚར་རྒྱུ་རྐྱང་རྐྱང་རེད་ད་ང་ཚོ་ཨིན་ཇིའི་སྤུ་གུ་དེ་བས་དེང་སང་གི་དེང་དུས་ཀྱི་སྤུ་གུ་འདྲ་བོ་ཡིན་ན་ལོ་ལྔ་དྲུག་ལོ་བདུན་བརྒྱད་ནི་བསམ་བློ་དེ་མི་རྒན་པ་གི་བསམ་བློ་ཡོད་རེད་རོ། འདི་ང་བསམ་པ་ལ་ཕྱི་རྒྱལ་གཅིག་པོ་ལ་རེད་བསམ་སོང་ཡིན་ནའི་རྒྱ་གར་བོད་པ་ནང་ལོག་ལ་ད་གཅིག་འདི་འགྱུར་བ་ཐེབས་འོང་འདུག་ག་ལ་འཛམ་གླིང་ཡོངས་འགྱུར་བ་ཐེབས་གོ་རེད་ཕྱི་རྒྱལ་གཅིག་པོ་འགྱུར་བ་ཐེབས་གོ་མ་རོག། ད་ལྟ་ང་ཁ་ཤས་གཅིག་ལ་གནས་ཚུལ་འདི་འདྲ་ལྟ་ཡིན་གཞིས་ཆགས་ནང་ལོག་སྤུ་གུ་འདི་ཚོ་ཡི་སྔས་མ་དང་མ་འདྲ་ལོ་ལྔ་དྲུག་འདི་ཚོ་ལ་དྲི་བ་མང་པོ་འདི་འདྲ་འདུག་ལབ་གི་འདུག་ར་བསམ་བློ་ཡོད་རེད་འདི་ད་ཁྱོ་ག་སྐྱེ་དམན་འཚོལ་གི་དུས་ཚོད་ལ་ཐུག་མི་འདི་ད་བད་མགོ་ཚོས་ཚར། ག་རེ་ཡག་ག་རེད་ག་རེ་སྡུག་ག་རེད་ག་རེ་མངར་མོ་རེད་ག་རེ་ཚ་བོ་རེད་ཚང་མ་ཧ་གོ་གོ་རེད་འདི་བྱེད་འདུག་ག་ལ་ད་ག་རེ་དགོས་རེད་ལབ་ན། གཅིག་གཅིག་ལ་གུས་ཞབས་འདི་དགོས་གོ་རོ་ཨ་གཅིག་གཅིག་གི་གསང་བ་ད་ལབ་མ་དགོས་ཡས་འདི་མ་ལབ་ན། ཨ་ནི་ངས་ཀྱི་ད་ལྟ་འདི་མི་ཚེ་གི་བརྒྱུད་ནི་ཨ་ནི་ང་ཚོ་བོད་པ་ཚོགས་པ་ཆུང་ཆུང་ད་མི་རིགས་གཞན་པ་བརྩི་ན་ང་ཚོ་ད་ཐིགས་པ་གཅིག་མ་ཞེས་ཡོད་མ་རེད་བོད་པ་འབུམ་དང་གཅིག་དང་ཕྱེད་ཀ་ཕྱི་གི་ད་རྒྱ་གར། སྡོམ་ནི་ཡོད་ལབ་དུས་དཔེ་ཉུང་ཉུང་རོ་ཧ་ལའི་དང billion མི། དུང་ཕྱུར་བརྒྱད་ཀྱི་ནང་ལོགས་ལ་ང་ཚོ་བོད་པ་དེ་ཐིགས་པ་གཅིག་ལེགས་གོ་རོ། ཐིགས་པ་གཅིག་དེ་སྐྱིད་པོ་བྱུང་ན། ད་ཐིགས་པ་གཅིག་དེ་གལ་ཆེན་པོ་དཔེ་རེད་ད་ག་ལབ་ན་ང་ཚོ་གི་ནང་པ་གི་ལྟ་བ་དེ། སྐུ་མདུན་གི་གསུང་ཡ་ལ་ང་ཚོ་བོད་པ་ཕྱི་ལོགས་ལ་འགྲོ་ཡས་དེ་བོད་པ་གི་གཤིས་ཀ་འཇམ་པོ་བོད་པ་གི་ནང་པའི་ལྟ་ཚུལ་དེ་ཁྱབ་བདལ་བྱེད་དུ་གཅིག་སྟོང་སླེ་ནི་ད། ཨ་རི་ལ་ཡག་པོ་ཅིག་ཁྱབ་ཀྱི་རེད་བསམ་ནས། ད་གོ་སྐབས་གནང་རེ་ལ་བསྐོར་བ་འདི་ཡིན་དུས་ག་ལ་ང་ཚོ་ག་ལབ་རེད་ད་ཡོང་བོད་པ་ཉུང་ཉུང་འདི་སྐྱིད་པོ་བྱས་ཨ་ནི་སྐྱིད་པོ་ཡོད་ན་ཨ་ནི་བསམ་བློ་འདི་འཕེལ་གྱི་རེད་བ་ཡང་དོན་ཡག་རུ་བཏང་ཡག་གི་བསམ་བློ་འཕེལ་གྱི་རེད་སོ་སོ་མི་ཁོ་རང་རང་སེམས་པ་སྐྱིད་པོ་མེད་ན་བསམ་བློ་ཁོ་རེ་ཁོ་རེ་ཡོད་མ་རེད་བསམ་བློ་ཁོ་རེ་གི་ས་ཆ་ཁོ་རུ་འགག་ཚར་ད་མི་ཁོ་ར་ཞི་འཇམ་པོ་མི་སྐྱིད་པོ་སེམས་པ་སྐྱིད་པོ་ཡོད་པ་འདྲ་ཅིག་ན་ད་དུང་བསམ་བློ་འདི་མང་རོ། བསམ་བློ་ཤེས་ཡོན་འདི་འཕེལ་རྒྱས་བྱུང་ཡས་ལ་ཕན་ཐོགས་པོ་རོ། འདི་ཡིན་དུས་ག་ལ་ད་ད་ལྟ་མི་ཚེ་གི་བརྒྱུད་ནི་ད་ང་ཚོ་གི་དེ་ལ་ག་ལབ་རེད་ད་ཚོགས་མི་འདི་ཚོ་གི་གཅིག་གཅིག་ལ་གུས་ཞབས་བྱིས་ནི་ད་ལབ་མཁན་ཚང་མ་གསང་བ་འདི་ཕྱི་ལོ་མ་ཤོར་བ་བྱེད་མཁན་གི་འདི་བྱིས་ནི་ལབ་ཀྱི་ཡོད་ད་གལ་སྲིད་ཁྱོད་རང་གི་དགའ་རྟགས་འདི་རྒྱབ་ནི་ཚུར་ཕྱོགས་དགའ་རྟགས་རྒྱབ་པ་འདྲ་ཅིག་ན་གལ་སྲིད་མ་འགྲིག་ན་སྐུ་མཁྱེན་མི་ལ་མ་བཀྲམ་རོགས་གྱིས་མ་ལབ་རོགས་གྱིས་ཕར་ཕྱོགས་ཀྱིས་སྐད་ཆ་བཤད་ཀྱི་མེད་ལབ་ན་ཨུ་ཚུགས་མ་རྒྱག་རོགས་གྱིས་ལབ་ཀྱི་ཡོད། གཞན་པ་མི་ཐུག་ཡ་ག་བ་ག་ས་ད་ད་ལྟ་འདི་ལམ་ག་ག་བ་ག་ས་ནས་སྐད་བཤད་ས་ཡོད་རེད་འདི་ཚོ་ཅི་ཐུག་ཁོ་ཚོ་སྐད་བཤད་ས་ཡོད་རེད་ཡིན་ནའི་ང་རང་གི་འདི་དམིགས་བསལ་གྱི་བཟོས་འདི་འདི་དཔེ་འདྲ་ཅིག་གལ་ཆེན་པོ་ལ་བརྩི་བ་བྱས་ཨ་འདི་གང་ལ། མི་ཚེ་རང་མི་ཚེ་གཅིག་མཉམ་དུ་མི་ཚེ་ལྷག་མ་འདི་མཉམ་དུ་སྐྱེལ་གྱི་མི་ཚང་མ་ད་འདི་དགོས་བསམ་མཁན་ཡོད་དུས་ག་ལ་གཅིག་གཅིག་གི་བསམ་བློ་དང་གཅིག་གཅིག་ལ་སྐད་ཆ་ག་རེ་བཤད་བ་རེད་ཅེ་ན། གུས་ཞབས་བྱེད་རོགས་གྱིས་ཨ་ངེད་ཀྱི་གལ་བཀག་ཐུབ་ཨེ་མ་རེད་ང་རང་མཆོག་ནི་ངེད་དཀའ་ཐུག་རེད་ཡིན་ནའི་ཕར་ཕྱོགས་ཕྱོགས་ནི་ངེད་བཀག་ཐུབ་ཀྱི་མ་རེད་བ་འདི་བྱེད་དུས་ག་ལ་ད་ལྟ་གི་འདི་གི་གཟིགས་མཁན་རྣམ་པ་འདི་ང་རང་གི

ལོས་རེད། ལོ་གཅིག་ལྷག་ཕྱིན་བཞག་དེའི་ནང་ཚུད་ལ་ཡ་ད་ཅིག་ཕ་གིའི་ཚོགས་མིའི་ནང་ལ་འཛུལ་མཁན་ཡིན་པ་ཡིན་ན་དངུལ་ཕུལ་བའི་ཚོགས་དངུལ་ཕུལ་བའི་ཡིན་ནའི་འདྲ་མ་ཕུལ་བའི་ཡིན་ནའི་འདྲ་འཛུལ་མཁན་འདྲ་ཆེ་མ་དོ་སྣང་བྱེད་མཁན་མང་ལོས་ཡོང་གི་འདུག་ཨ་འདི་གི་ཡང་ད་ལྟ་བར་དུ་ཁྱེད་རང་གི་བརྒྱུད་ལམ་འདི་གི་ཐོག་ནས་ཕན་ཐོགས་བྱུང་བ་ཡིན་ན་ག་ཚོད་གཟིགས་གནང་སོང།
བཟོས་ཡ་ལ་ད་ལོ་མང་པོ་འགོར་རེད་ཡིན་ནའི་ད་ཕྱི་ལ་བཀྲམ་ཡས་འདི་ང་ཚོ་སྤྱི་ཟླ་དགུ་པ་ནི་བྱས་ནི་ལོ་གཅིག་ལྷག་འགྲོ་དགོས་རེད།

ཨ་ནི་མོ་རང་སྐད་ཆ་བཤད་འདི་བྱེད་དུས་ག་ལ་ཕན་ཐོགས་ཡག་པོ་བྱུང་ཡོད་ས་རེད། ཨ་ནི་བུ་གཅིག་འདུག་དཔེ་ཡུ་རོབ་ཡང་ཁུག་ཀྱོག་གཞན་པ་གཅིག་ལ་བསྡད་ཀྱི་འདུག་ཁོ་རང་བསྡད་ས་ལ་ཡི་མི་ཡོད་མ་རེད་ལབ་ཀྱི་འདུག་ར་ཨ་ནི་ངེད་ཀྱི་སྐད་ཆ་ཡར་མར་བཤད་ནི་ཨ་ནི་ངེད་ཀྱི་ང་ཚོ་ལ་ཡི་ཕན་ཡག་པོ་ཐོགས་སི་ལབ་ཀྱི་འདུག་འདི་བྱེད་དུས་ག་ལ་ད་ངེད་ཀྱི་སྔོན་དུ་ཞུ་བ་ནང་བཞིན་རེད་ང་ཚོ་བོད་པ་ལབ་མཁན་འདི་གཅིག་ཚེར་ནི་ངོ་ཚ་ནི་གཅིག་མ་ལབ་པ་གཅིག་མ་ལབ་པ་ལྷག་མཁན་མང་པོ་འདུག་ར་ཨ་ཨ་ནི་འདི་བྱེད་དུས་ག་ལ་ཨ་ནི་ངེད་ཀྱིས་ད་ལྟ་དམིགས་བསལ་གྱི་གྲངས་ཀ་དང་འདི་འདྲ་སྟོན་ཐུབ་ཀྱི་མི་འདུག་རོགས་ཡིན་ནའང་ད་ད་ལྟ་དམིགས་བསལ་གཉིས་ལ་ཡ་འདི། མོ་རང་དང་ཁོ་རང་གཉིས་ཆ་དགའ་བོ་དཔེ་བྱུང་ཤག་ཨ་ནི་འདི་བརྒྱུད་ནས་དཔེ་ཁུག་ཀྱོག་ཚང་མ་ལ་སླེབས་ཐུབ་ཀྱི་འདུག་རོགས་ད་ལྟ་ང་ནང་དམིགས་བསལ་མང་བ་འདི་འདྲ་བད་ཁུག་ཀྱོག་འདི་འདྲ་ནས་རེད་ཤག་རྒྱལ་ས་ཆེ་ས་ནས་ཉུང་ཉུང་ཡིན་ད་ལྟ་ཐག་རིང་པོ་ལ་མང་བ་ཡིན་ཨ་དེ་འདི་རྒྱ་བྱེད་གར་འདུག་ག་ལ། ནང་ལས་ཚུགས་ཀྱི་ཡོད་པས་ལགས་རྒྱ་གར་དང་བལ་ཡུལ་དེ་ཚོ་ནང་ནས། རྒྱ་གར་ནས་དམིགས་བསལ་དཔེ་མང་པོ་སླེབས་ཀྱི་འདུག་རོགས་ལོ་ཆུང་ཆུང་སླེབས་ཀྱི་འདུག་ཨ་ནི་འདི་ག་ལ། ད་ལྟ་ང་འཛུགས་དུས་ག་ལ་ངའི་དམིགས་ཡུལ་འདི་ག་ལ་ན་རྒྱ་གར་ཡི་འདྲ་བོ་ཡིན་ན་ང་ཚོ་གཞིས་ཆགས་བསྡད་དུས་གཅིག་གཅིག་ལ་ངོ་ཤེས་དུས་སེམས་ཁམས་ཀྱི་དཀའ་ངལ་འདི་ངས་དམིགས་བསལ་གྱི་མང་པོ་མཐོང་གི་མི་འདུག་དགའ་རོགས་ཚེ་རོགས་ག་ལ་འོ་ད་འདི་མེད་པ་འདྲ་བྱེད་ན་ག་ལ་ན་ཚང་མ་གཅིག་གཅིག་ལ་མཐོང་བསྡད་ཡོད་དུས་ག་ལ་རེད་རོགས་རེད་རེད་རེད། ད་ཕྱི་རྒྱལ་ལུང་པ་འདྲ་བོ་ན་ད་ང་ཚོ་འདྲ་བོ་ཕྱི་རྒྱལ་གོ་སྐབས་ཅིག་ལ་བལྟས་ནས་སླེབས་རེད་སླེབས་ཡིན་ན་ཡང་ད་སེམས་ཁམས་ལ་ཡིན་དུས་ན་ཚ་དེ་མི་གིས་འཇུས་མ་ཐུབ་པ་མི་གིས་མིག་མ་མཐོང་བ་བྱེད་དུས་ག་ལ་ང་ཚོ་བོད་པ་གི་དཔེ་ཁུ་སིམ་པོ་ཁ་གསང་པོ་མེད་དུས་ག་ལ་ང་སེམས་གི་དཀའ་ངལ་འདུག་ལབ་ཡག་དེ་ལའི་ལ་དཔེ་གསར་པ་ཆགས་ཀྱི་རེད་དེ་བྱེད་དུས་ང་རང་ཡིན་ན་ད་ཕྱི་རྒྱལ་ལུང་པ་ལ་ཨ་ནི་བུ་བུ་མོ་དེ་ཚོ་ཡིན་ན་རེད་ལོ་རྒན་པ་ཡིན་ན་རེད་སེམས་གི་དཀའ་ངལ་མ་བྱུང་ན་ཨ་ནི་བོད་པ་ལ་བོད་པ་ཅིག་ཐུག་ན་བོད་པ་ལ་བོད་པ་ཕྲུ་གུ་ཅིག་སྐྱེ་བ་འདྲ་བྱེད་ན་འདི་འདྲའི་འདྲ་བོ་ཅིག་བོད་པ་སེམས་ཁམས་ཕྱོགས་ལ་བལྟས་ནས་དམིགས་ཡུལ་ཟིན་པ་ཡིན་རོ། ཡིན་ནའང་རྒྱ་གར་ནས་དཔེ་མང་པོ་སླེབས་ཀྱི་འདུག་ཨ་ནི་ཁོང་ཚོ་ཚང་མ་ཨ་ནི་ད་ལྟ་དངུལ་མ་སྤྲད་པ་གི་ཚོགས་མི་ཆགས་དུས་ག་ལ་ཨ་ནི་འབྲས་བུ་ཞིག་དོན་གི་མ་རེད། ཨ་ནི་ང་ཡ་ཁོང་ཚོ་ལ་ད་ང་རང་དུས་ཚོད་ཞུ་བཅོས་ལ་ངས་ཁ་པར་བཏང་ཨ་ནི་དེ་འདྲ་དེ་འདྲ་ཞིག་འདུག་ད་ལབ་ཐུབ་གི་རོགས་ད་ང་ང་རང་ཡ་དུས་ཚོད་ཅིག་འཇལ་ཟིན་གི་མི་འདུག་རོགས་ཁོང་ཚོ་ཉིན་ཡིན་དུས་ང་ཚོ་མཚན་ང་ཚོ་མཚན་ཡིན་དུས་ཁོང་ཚོ་ཉིན་ཆགས་དུག་རོགས་འདི་ཡིན་དུས་ག་ལ་མི་ལྔ་བརྒྱ་ཙམ་ཞིག་གི་ཁས་ལེན་ངས་བྱེད་ཐུབ་མི་འདུག་ཨུ་ཨུ། ང་ཚོ་དེ་ཁོ་རང་འཕྲུལ་ཆས་ཁོ་རང་གི་སོ་སོ་ལས་ཀ་བྱེད་ཡ་བཟོས་བཞག་རོགས། འདི་བྱེད་དུས་ག་ལ་དེ་གལ་སྲིད་ད་དངུལ་སྤྲད་ནས་ཚོགས་མི་བྱེད་པ་འདྲ་བྱེད་ན་སོ་སོས་སོ་བྱེད་ཐུབ། ད་མ་འོངས་པར་ཁྱེད་རང་ཡང་ག་རེ་གནང་རྩིས་ཡོད་འཆར་གཞི་འདི་ཚོ་རྒྱ་སྐྱེད་བཏང་གནང་ཡག་གི་དེ་འདྲའི་ད་ལྟ་འཆར་གཞི་དེ་འདྲ་བྲིས་གནང་ཡོད་པས།
གི་འཆར་གཞི་ད་ད་ལྟ་གི་མི་ཚེ་གི་ཕོ་མོ་ཐུག་ཡག་འདྲ་བོ་ཁྱོ་ག་སྐྱེ་དམན་ཐུག་ཡག་འདྲ་བོ་དགའ་རོགས་ཚེ་རོགས་ཐུག་ཡག་འདི་ལ་ད་དུང་ཡར་སྐྱེད་བཏང་ཡག་གི

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང། གསར་དུ། འདེམས་ཐོན་བྱུང་བའི་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་དང་ནེའུ་ཇར་སིའི་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་སྐབས་བཅོ་བརྒྱད་པའིལས་དོན་གནང་ཕྱོགས་སོགས་ཀྱི་སྐོར་ཚོགས་གཙོ་སྒྲོལ་དཀར་ལྷ་མོ་ལགས་ལ་དབྱངས་སྒྲོལ་ལགས་ཀྱིས་གནས་འདྲི་ཞུས་པ་ཞིག་གསན་རོགས་གནང། གསན་རྣམ་ཚོ་སྐུ་ཁམས་བཟང་ད་ལྟ་གོང་དུ་ངོ་སྤྲོད་གནང་བ་བཞིན་ཐེངས་འདིའི་བུད་མེད་ལེ་ཚན་དེའི་ནང་ཉེ་ཆར་གསར་དུ་འོས་འདེམས་བྱུང་བའི་ནེའུ་ཡོག་དང་ནེའུ་ཇར་སིའི་ས་གནས་བོད་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་འགྲོ་བ་བླ་མ་ལགས་སུ་ས་གནས་ཉིའུ་ཡོག་གི་བུད་མེད་ཀྱི་ལས་དོན་དང་འབྲེལ་བའི་སྐོར་ཞལ་པར་བརྒྱུད་དེ་ལ་བཅར་འདྲི་ཞུ་བ་ཡིན། ཉིའུ་ཡོག་དང་ནེའུ་ཇར་སིའི་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་འགྲོ་བ་བླ་མ་ལགས་བཀྲ་ཤིས་བདེ་ལེགས། འགྲོ་བ་བླ་མ་ལགས་ཐོག་མར་ད་རེས་ཁྱེད་རང་ས་གནས་ཉིའུ་ཡོག་དང་ནེའུ་ཇར་སིའི་ཨ་ནི་བོད་ཀྱི་བུད་མེད་ལྷན་ཚོགས་ཀྱི

མེད་ལྷན་ཚོགས་ཅིག་ཆགས་རྗེས་ད་ང་དོ་སོ་སོར་འཁོད་དེ་རེད་སོ་སོ་ཚོགས་གཙོ་ལ་བསྐོས་པ་དེ་ཨང་གཅིག་ང་རང་ཚོའི་རྒྱུན་ལས་བཅུ་གཅིག་གཅིག་པོ་མ་ཡིན་པ་ནི་མི་མང་གིས་ད་ང་ཚོ་རེ་བ་ཅིག་བྱེད་བྱས་ང་ལ་ཡིད་ཆེས་ཅིག་བྱེད་འདུག་ལས་ཀ་བྱེད་ཐུབ་ཀྱི་རེད་བསམ་བྱས་ཨ་ནི་བསྐོས་པའི་སོ་སོ་ངོས་ནས་ཡིད་ཆེས་ཡོད་ད་ནང་བཞིན་ཡིད་ཆེས་དེར་བརྟེན་བྱས་སོ་སོ་ངོས་ནས་དམ་བཅའ་ཨ་ནི་ཆོད་སེམས་བརྟན་པོ་ཐོག་ནས་ནུས་པ་གང་ཡོད་ཀྱིས་ལས་ཀ་བྱེད་ཡས་ཡིན་སྟེ་ཞུ་ཡས་ཡིན། ལགས་ལགས་སོ་ཨ་ནི་ཁ་སང་ང་ནང་སི་ཏེའི་རྒྱུན་ལས་ཚོས་དམ་འབུལ་གནང་པའི་སྐབས་ལ་ཁྱེད་རང་ཚོགས་གཙོ་ཡིན་པའི་ངོས་ནས་མང་ཚོགས་ལ་གཏམ་བཤད་སྤེལ་གནང་དུས་གཅིག་སྒྲིལ་དང་མཐུན་ལམ་སོགས་ཀྱི་གནད་དོན་ཐད་ལ་ཏུ་སི་བཀའ་མོལ་མང་པོ་གསུངས་སོང་བྱས་ཙང། མ་འོངས་པ་ཨ་ནི་ཁྱེད་རང་བཀའ་མོལ་གནང་བ་ལྟར་ལག་བསྟར་ག་འདྲས་རེ་ཞིག་གནང་ཡག་གི། དགོངས་པ་ཡོད་ན། ད་དངོས་གནས་ང་རང་ཚོ་ལོ་མང་པོ་ཅིག་རིང་ག་རེ་ཟ་ང་ཚོར་དཀའ་ངལ་མང་པོ་ཞིག་འཕྲད་ཡོད་རེད་ཚོགས་པ་གཅིག་གི་འབོ་ལུག་དུས་བསམ་པ་འདི་བོད་སྤྱི་ཡོངས་ལ་དངོས་གནས་རྨ་ཁ་ཆེན་པོ་གཅིག་དང་གནོད་སྐྱོན་ཆེན་པོ་གཅིག་ལ་ང་རང་དངོས་གནས་མཐོང་སྣང་དང་ངོས་འཛིན་བྱེད་ཀྱི་ཡོད་དེ་འདྲས་ཡིན་དུས་ད་ལྟའི་སྐབས་རིང་བས་ནས་ད་ང་ཚོ་ཁོ་ཡའི་བྱེད་ཐུབ་ཀྱི་མི་འདུག་ང་ཡའི་བྱེད་ཐུབ་ཀྱི་མི་འདུག་ལབ་ན་འགྲིག་གི་མི་འདུག་རྒྱུ་མཚན་གང་ཡིན་ཟེར་ན་ང་རང་ཚོ་ད་གཅིག་ཆགས་བྱས་ཡོད་རྒྱལ་ཁ་དེ་ང་ཚོ་བོད་མི་ཚང་མའི་རེད་བསམ་གྱི་འདུག་ད་སྔོན་མ་གང་ཡོང་བ་དེ་དངོས་གནས་རླུང་འཚུབ་ལྟར་བྱུང་བ་རེད་མ་འགྲིག་བ། མ་དགའ་བ་དངོས་གནས་དགྲ་དགའ་གཉེན་སྡུག་ཡག་གི་གནས་ཚུལ་བྱུང་བ་རེད། ཡིན་ནའི་དེ་ང་ཚོ་མ་འོངས་པའི་སློབ་གསོ་ཅིག་རེད་བསམ་གྱི་འདུག་ཚོགས་པ་གང་རུང་ཡིན་པ་ཡིན་ནའི་འདྲ་གང་ཟག་ཡིན་པ་ཡིན་ནའི་འདྲ་འགན་འཁྱེར་མཁན་སུ་འདྲ་ཡིན་པ་ཡིན་ནའི་འདྲ་ཚང་མ་ལ་སློབ་ཚན་གཅིག་ལ་ངོས་འཛིན་བྱས་གང་ལྟར་ང་ཚོའི་མི་རེ་ངོ་རེ་འགན་འཁྱེར་མཁན་ཚང་མའི་སེམས་ནང་ལ་གཅིག་ག་རེ་དགོས་རེད་ཟེར་ན་ང་ཚོ་སུ་གཅིག་ནང་ཁུལ་ལ།

སྡོང་པོ་སྒྲོག་ར་གཞན་པ་ཚང་མ་ཡན་ལག་ནང་བཞིན་དེ་འདྲ་པོ་མེད་པ་ཡིན་ན་ཨ་ནི་དཔེ་ཆ་བཞག་ན་གང་ཟག་གཅིག་གིས་ག་པར་ཡིན་ནའི་ཚང་མ་སྙོམས་པོ་ཁྲིད་མ་ཐུབ་པ་བྱས་ཁ་ཤས་ཅིག་གི་སྐད་ཆ་ཉན་དེ་རང་ལ་ལག་ལེན་བསྟར་བྱས་ཨ་ནི་གཞན་པའི་གི་བསམ་ཚུལ་དང་སློབ་གསོ་དེ་གའི་ལ་བསམ་བློ་མ་བཏང་གང་ལྟར་བོད་སྤྱི་པ་ལས་གང་ཟག་ཁ་ཤས་ལ་གལ་ཆེར་བརྩི་ན་ང་ཚོ་ལྷུང་གི་རེད་བསམ་གི་འདུག་ད་ལྟ་བར་དུ་ང་ཚོ་ལས་ཀ་ག་རེ་བྱས་ནའི་དངོས་གནས་བོད་རྒྱལ་ཁབ་དང་མི་རིགས་ང་ཚོ་རྩ་བའི་བླ་མ། སོ་སོ་གོང་ས་སྐྱབས་མགོན་ཆེན་པོ་མཆོག་དངོས་གནས་དྲན་པའི་ཐོག་ནས་བཀའ་སློབ་བསམ་གཞིག་ཡོད་པའི་ཐོག་ནས་སེམས་ལ་ཉར་བའི་ཐོག་ནས་ང་ཚོས་ལས་ཀ་བྱེད་ན་ད་གཟོད་ང་ཚོ་དེ་དཀའ་ངལ་དེ་འབྱུང་གི་མ་རེད་བསམ་ཡས་དེ་སོ་སོ་ཡིད་ཆེས་ཡོད། བྱས་ཙང་དེ་འདྲའི་སྤྱི་ཡི་ངོ་བོ་ནས་ང་ཚོགས་གཙོ་རེད་ངས་ཀྱེ་ང་རང་གང་འདོད་པ་ཡོད་པ་ནང་བཞིན་ག་རེ་བསམ་ནའི་དེ་བདེན་པ་ཡིན་བསམ་བྱས་ནས་འགྲོ་ན་ཨ་ནི་ང་ཚོ་ཚགས་ཚུད་པོ་རྩ་བ་ནས་ནས་ཡོང་ཡ་ཡོད་མ་རེད་བསམ་གྱི་འདུག་བྱས་ཙང་དེ་འདྲས་ཡིན་དུས་བསམ་པ་གནས་ཚུལ་ཆུང་ཆུང་ཅིག་བཞིན་མེད་པའི་ནས་ང་ར་འགྲོ་བའི་ནས་ཅིག། ང་ཚོ་སྐབས་བཅོ་བརྒྱད་ཀྱི་བུད་མེད་ལྷན་ཚོགས་ཀྱི་མི་བཅུ་གཅིག་གང་ཟག་རྒྱུན་ལས་ཡིན་རྒྱུ་འདི་ནང་ལ་བཤད་རྗེས་ཚང་མའི་བསམ་ཚུལ་ག་རེ་འདུག་དེ་ནས་ཨ་ནི་ག་རེ་དགེ་མཚན་འདུག་ག་རེ་གླེང་དགོས་འདུག་ག་རེ་གླེང་དགོས་མིན་འདུག་དེ་ཚོ་བལྟས་བྱས། སོ་སོའི་ངོས་ནས་གང་ཡག་ཡག་གི་ཡག་པོ་བྱུང་ཡག་དང་མཉམ་དུ་ཁྲིད་ཐུབ་ཡག་ཚང་མའི་བསམ་ཚུལ་སྤུངས་ཡག་ལ་གོ་སྐབས་སྤྲད་ཡག་དང་ནང་བཞིན་གྱི་དེ་མེད་པ་ཡིན་ན་འདི་མ་བྱས་ནས་དེ་འདྲས་བྱས་ན་གང་འདྲས་ཡག་པོ་འདུག་ལབ་ནས་ལམ་སྟོན་ཡག་ཚོགས་གཙོ་ངོས་ནས་འདྲས་བྱས་པ་ཡིན་ན་གང་ལྟར་ཚང་མ་མཉམ་རུབ་ཁྲིད་ཐུབ་པ་དང་ང་ཚོ་བཅུ་གཅིག་གི་མཉམ་པར་ཁྲིད་ཐུབ་པ་ཡིན་ན་རྒྱུན་ལས་ཁག་འདི།

ཁྱེད་རང་གི་ལྟ་བ་དེ་གཅིག་དོར་དགོས་ངེས་སོ་ཅིག་སྤྱི་ཚོགས་ནང་ལོགས་དེ་འདྲའི་མང་པོ་ཞིག་གླེང་སློང་ཡོང་བསྡད་ཀྱི་ཡོད་རེད་བྱས་ཙང་ཁྱེད་རང་ངོས་ནས་དེ་ལ་ཅིག་དགོངས་ཚུལ་གང་འདྲས་ཡོད་གནང་བ།
ལགས་སོ་དེ་བདེན་པ་རེད་ད་ད་ལྟ་ང་དེ་ཡག་སོ་སོ་ཁོས་གང་ལྟར་རྒྱུན་ལས་ལངས་ནས་བརྒྱུད་རིམ་ནང་ལོགས་ལ་སོ་སོ་སྒེར་གྱི་གདོང་ལེན་ཆེ་ཤོས་འགྲོ་བ་ཅིག་དེ་འདྲས་བྱུང་སོང་ཡིན་པས་ནས་སོ་སོ་དེ་ལ་རྒྱུན་ལས་ནང་ལོགས་ལའི་གསལ་བཤད་བརྒྱབ་ཡོད་དང་ནང་བཞིན་དབུས་ཕེབས་དུས་ལའི་གསལ་བཤད་བརྒྱབ་ཡོད། ག་རེ་བྱེད་དགོས་ཟེར་ན་ང་རང་སྒེར་གྱི་རང་བཙན་ལྟ་བ་ཡིན། དེ་ལ་འགྱུར་བ་རྩ་བ་ཉིད་ནས་མེད། ཡིན་པས་ནི་ད་ལྟའི་དུས་ཚོད་འདི་ད་ང་ཚོ་དཀའ་ངལ་མང་པོའི་ཁྲོད་ནས་གཅིག་ཆགས་ཐུབ་རེད་ཁྲིམས་ཐོག་ནས་སླེབས་ཐུབ་རེད་གཅིག་སླེབས་ཐུབ་དུས་ཙམ་པ་ད་ཁྱོད་མེད་ང་མེད་ལབ་ན་འགྲིག་གི་མི་འདུག་བྱས་ཙང་ང་རང་འོས་ཤོག་ནང་སླེབས་པ་ནང་བཞིན་གྱི་ང་ལ་འོས་ཤོག་དེ་མི་མང་གིས་བླུགས་བཞག་ཡོད་རེད་མི་མང་ང་ལ་རེ་བ་བྱས་རེད་ཡིད་ཆེས་བྱས་རེད་བྱས་ཙང་ལོ་གཉིས་ཀྱི་བུད་མེད་ལྷན་ཚོགས་ཀྱི་འགན་དེ་འཁྱེར་ཡ་ལ་ང་རང་གིས་ཐག་གཅོད་བྱས་པ་ཡིན་རྒྱུ་མཚན་དེ། མང་པོ་ཅིག་གིས་བཤད་ཡ་ག་ཅིག་བྱོས་ཐལ་ཆེན་པོ་ལབ་ན་ང་ཚོ་བོད་ཀྱི་བུད་མེད་ལྷན་ཚོགས་ལ་ཚོགས་པ་འདི་ཡི་ལྟ་བ་དེ་དབུ་མ་རེད་ང་རང་ཡང་ཤེས་ཀྱི་ཡོད་ཡིན་པས་ནས་ཁྱེད་རང་གི་རང་བཙན་ལྟ་བ་ཡིན་ན་འཛུལ་ཆོག་གི་མ་རེད་ལབ་ཡོད་མ་རེད་ཚོགས་པ་དེ་ལོ་གཉིས་ལ་ང་རང་ཞབས་ཕྱི་ཞུ་དུས་ཙམ་པ་ཚོགས་པ་འདི་ང་རང་འགན་ཁུར་ཁོ་ཐོག་ནས་ཨ་ནི་ལོ་གཉིས་བར་དུ་ཚོགས་པའི་འདི་ཡི་མིང་བེད་སྤྱོད་བཏང་བྱས་འདི་ཡི་སྡིངས་ཆ་བེད་སྤྱོད་བཏང་བྱས་ངས་རང་བཙན་བཤད་ཀ་ཨེ་རུང་མ་རེད། ང་ང་རང་རང་བཙན་བཤད་ས་རང་བཙན་བཤད་ས་ཡོད་རེད་བྱས་ཙང་དེ་འདྲ་ཡིན་དུས་ཙམ་པ་མི་མང་པོ་གཅིག་གི་བསམ་པ་ལ་བུད་མེད་ལྷན་ཚོགས་དེ་དབུ་མའི་ལམ་ལྟ་བ་སོང་ཙང་རང་བཙན་འཛིན་དུས་ཙམ་པ་ཧ་ལམ་འགྲིག་གི་མེད་པ་དཀྲུག་ཤིང་ཡིན་པ་དེ་འདྲ་གི་ངོ་བོ་འཛིན་ཉན་མང་པོ་འདུག་དེ་འདྲའི་རྩ་བ་ཉིད་ནས་འགྲིག་གི་ཡོད་མ་རེད་ཞུ་ཡ་ཡིན་ག་ཅི་ཟེར་ན་ཕ་ཡུལ་ནང་གི་བོད་ཀྱི་བུད་མེད་ལྷན་ཚོགས་དེ་ཡོང་དུས་ཙམ་པ་རང་བཙན་ཡིན་ན་འདྲ་ལྟ་བ་དབུ་མ་ཡིན་ན་འདྲ་སུ་ཡིན་ནའི་འཛུལ་ཆོག་གོ་རེད་ཡིན་ནས་ལོ་གཉིས་བར་དུ་ད་ང་ཚོ་ཕ་ཡུལ་ལ་ཞབས་ཕྱི་ཞུ་དུས་ཞུ་བའི་སྐབས་དུས་ཙམ་པ་ཨ་ནི་ཚོགས་པ་དེ་གི

དགོངས་པར་བཞེད་གནང་གི་ཡོད་ནམ། རེད་ལགས་ཐོག་མ་དེ་ལ་ཡང་ང་རང་ད་ལྟ་སྐབས་བཅོ་བརྒྱད་ཀྱི་རྒྱུན་ལས་བཅུ་གཅིག་ཆ་ཚང་ལོ་ལ་ཡང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡས་ཡིན་རྒྱུ་མཚན་གང་ཡིན་ཟེར་ན་ད་ལྟ་དེ་ལྟར་ང་ཚོ་དཀའ་ངལ་ཆེན་པོ་ཅིག་ནས་གཞི་ནས་མར་དོན་རེད་བ་དཀའ་ངལ་ཅིག་ནས་འགན་ལེན་དེ་ལས་སླ་བོ་ཡོད་མ་རེད་བསམ་གྱི་འདུག་དེ་འདྲའི་སོང་ཙང་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡས་དང་མ་འོངས་པའི་ང་ཚོ་ད་གཙོ་བོ་དེ་ང་ཚོ་བོད་མི་གི་གྱེན་ལུགས་ཡོད་རེད་བ་འདི་བལྟས་པའི་ནས་ང་ཚོ་གི་བོད་ཀྱི་འཐབ་རྩོད་སོ་སོ་གི་རུམ་པ་སོ་སོ་གི་སྐྱོང་ཡས་རྒྱལ་བ་རིན་པོ་ཆེའི་བཀའ་བརྩི་ཡས། བོད་མི་གཅིག་སྒྲིལ་བྱེད་ཡ་དེ་གལ་ཆེ་ཤོས་རེད་རེད་ད་ང་རང་ཚོ་དེ་སུ་འདྲ་གཅིག་གི་སྐད་ཆ་བཤད་པ་ཡིན་ནའི་བཀའ་སློབ་ཉན་པ་ཡིན་ནའི་ཚང་མ་ན་ད་རེད་བུད་མེད་ལྷན་ཚོགས་ཀྱི་དྲན་གླུ་ནང་ལ་ད་རང་ཡོད་རེད་གང་ལྟར་མདོ་དོན་ནི་བཤད་པ་ཡིན་ན་ང་ཚོ་ལུང་པ་མེད་མཁན་མི་གཅིག་རེད་བྱས་ཙང་ང་ཚོ་ཚང་མས་ཀྱི་སོ་སོ་རྒྱལ་ཁབ་མི་རིགས་དེ་འདྲ་ལ་ལས་ཀ་བྱེད་དགོས་ཡ་གལ་ཆེན་པོ་རེད་དེ་ལ་ང་ཚོ་འབད་བརྩོན་བྱེད་ཀྱི་ཡིན། ང་ཚོ་བོད་པ་གཙང་མ་གཅིག་ད་དངོས་གནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སོ་སོའི་ཁོག་པའི་སྙིང་དང་དཔྲལ་བའི་མིག་ནང་བཞིན་གྱི་རྩིས་མཁན་བོད་པ་ཡོངས་རྫོགས་ལ་གཅིག་རང་ནང་བཞིན་བལྟས་ནས་ཨ་སོ་སོའི་ངོས་ནས་གོམ་པ་མདུན་ལ་བརྒྱབ་བྱས་ཚང་མ་མཉམ་རུབ་ཐོག་ནས་གཅིག་གཅིག་སྒྲིལ་ཐོག་ནས་འཁྲིད་ཡ་དང་ཨ་ནི་མ་འོངས་པ་ང་ཚོ་བུད་མེད་ལྷན་ཚོགས་སྐབས་བཅོ་བརྒྱད་ཀྱི་ཐོན་འགྲོ་དུས་ཙམ་པ་དངོས་གནས་མི་ཚང་མ་གིས་གང་ལྟར་དཀའ་ངལ་མང་པོ་བརྒལ་ནས་ཁོང་ཚོས་འགན་ལེན་སོང་ད་དངོས་གནས་འགྲིག་ཤག་ལབ་ཡ་གཅིག་བཟོ་ཡ་གི་སོ་སོ་ངོས་ནས་ཡིད་ཆེས་ཡོད། སོང་ཙང་ད་ང་ཚོ་མདོར་བསྡུས་བཤད་པ་ཡིན་ན་ང་ཚོ་གཅིག་གཅིག་རྗེས་འགལ་ལ་ཤུགས་རྒྱག་ཡ་དང་རྒྱལ་ཁབ་མི་རིགས་དོན་དག་འཐབ་རྩོད་ལས་འགུལ་མཉམ་ཞུགས་བྱེད་ས་དེ་ག་ལ་ང་ཚོ་བྱེད་ཐུབ་ཡ་གཅིག་ནང་ཁུལ་ལ་འགྲིག་པོ་ཡོང་ཡ་དེ་འདྲའི་ཐོག་ལ་དང་མ་འོངས་པ་ནི་དཔལ་འབྱོར་བྱུང་ཡིན་ན་དེ་ནས་རིམ་པས་ང་ཚོ་སྐད་དང་རིག་གཞུང་དེ་ག་ནང་བཞིན་གྱི་ཨ་མ་ཕྲུ་གུ་གསོ་སྐྱོང་བྱེད་མཁན་གཅིག་པོ་ཡིན་ནའི་དང་ད་དེ་འདྲའི་གི་བདེ་སྡུག་ཡོད་པ་དེ་ག་ཚང་མ་ལ་གཅིག་ལས་འགུལ་གསར་བ་འདྲ་སྤེལ་ཐུབ་ཡ་ལ།

ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང། ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད།